ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉེར་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་ལྔ། རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་བྱམས་པ་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས

ཚན་རིག་དང་ནང་ཆོས་ལ་དོ་དབྱིངས་བྱུང་ཚུལ་སོགས་ཀྱི་སྐོར་གླེང་མོལ་ཞུ་བ་ཞིག་སྟེ་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། དེ་རིང་ཕྱི་ཟླ་བཅུ་གཅིག་པའི་ཚེས་ལྔ་ཉིན་བཞུགས་སྒར་རྡ་རམ་ས་ལའི་དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི་ར་མོ་ཆེ་གཉིས་པའི་གཙུག་ལག་ཁང་དུ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་ཚེས་དང་སྟབས་བསྟུན་ནས་རིན་པོ་ཆེ་མཆོག་གི་སྔར་གྱི་མཛད་བཟང་ལ་བཀའ་དྲིན་རྗེས་དྲན་དང་སྐུ་ཚེ་བརྟན་ཅིང། ཐུགས་བཞེད་མཛད་འཕྲིན་གེགས་མེད་ལྷུན་གྲུབ་ཡོང་བའི་ཆེད་དུ། དཔལ་ལྡན་རྒྱུད་སྟོད་གྲྭ་ཚང་དང་འབྲས་བློ་གླིང་སྤྲུལ་སྐུ་ལྷན་ཚོགས་ཐུན་མོང་ནས་ཟབ་ལམ་བླ་མ་མཆོད་པའི་སྒོ་ནས་ཟམ་གདོང་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་དང་རིན་པོ་ཆེ་མཆོག་གི་གསུང་རྩོམ། བོད་ཡིག་དང་དབྱིན་ཡིག་ཐོག་དཔེ་དེབ་གཉིས་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་གིས་དབུ་འབྱེད་གནང་འདུག་དེ་བཞིན་ཕྱི་ཚེས་བཞི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་མི་ནི་སོ་ཊ་དེ་བཞིན་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས། མོན་གྷོ་འདོད་རྒུ་གླིང་སོགས་ས་གནས་མང་པོའི་ནང་ལ་ཝཱ་ར་ཎཱ་སིའི་སློབ་ཟུར་ཚོགས་པ་ཁག་གིས་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་བཞག་འདི་དང་འབྲེལ་བའི་སྐོར་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བཀའ་བློན་ཁྲི་ཟུར་མཁས་དབང་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་བསྟུན་ནས་རིན་པོ་ཆེ་མཆོག་གི་མཛད་རྗེས་རྗེས་དྲན་ཞུ་ཕྱོགས་ཀྱི་ཐད། འབྲེལ་ཡོད་བོད་མི་ཁག་ཅིག་ལ་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་ཡོད། ཟླ་བ་འདིའི་ཕྱི་ཚེས་ལྔ་ཉིན་བཀའ་བློན་ཁྲི་ཟུར་མཁས་དབང་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞི་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་ཉིན་མོ་དེར་འདི་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེའི་ཝཱ་ར་ཎཱ་སློབ་ཟུར་རྣམ་པའི་གོ་སྒྲིག་འོག། སེར་བྱེས་མཁན་རིན་པོ་ཆེ་མཆོག་དང་ཕྱོགས་ཕྱོགས་བོད་མི་མང་སྤྱི་འཐུས་རྣམ་པས་དབུས་པའི་བོད་མི་སེར་སྐྱ་མི་མང་ཁྱོན་ཆེ་ཞིག་ཚོགས་ཞུགས་ཀྱིས་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུས་གནང་སོང་ལ་སྐབས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་སེར་བྱེས་མཁན་རིན་པོ་ཆེ་བཀྲ་ཤིས་ཚེ་ཐར་ལགས་ཀྱིས་གསུང་བཤད་གནང་བའི་ནང། རིན་པོ་ཆེ་མཆོག་གིས་སྐུ་ཚེ་ཆ་ཚང་བོད་བསྟན་སྲིད་ཀྱི་ཆེད་དུ་བཏང་གནང་མཛད་པ་མ་ཟད། གོང་ས་མཆོག་གི་འཕྲལ་ཕུགས་རྒྱང་གསུམ་གྱི་དགོངས་པ་མཐིལ་ཕྱིན་པ་རྟོགས་ཏེ།

ལོ་བཅུ་སུ་གནང་ཡོད་རེད་དེའི་རིང་ལ་ཡང་དངོས་གནས་ང་ཚོའི་དམངས་གཙོ་དེ་མིང་དོན་མཚུངས་པའི་དམངས་གཙོ་ཞིག། བཅའ་ཁྲིམས་རིན་པོ་ཆེ་གཙོས་པའི་གི་ཨ་ནི་ཁྲིམས་སྒྲིག་སུམ་ཅུ་སོ་གྲངས་ཞིག་ལ་ཡང་ཨ་ནི་སྣོན་འཕྲི་སྤོར་གཅོག་དང་ལེགས་བཅོས་གནང་སྒོ་དེ་གས་དེ་ལྟར་འཐུས་སྒོ་ཚང་བ་ཞིག་གནང་ནས་ང་ཚོའི་གི་གྲོས་ཚོགས་དེ་གཅིག་གི་འཛམ་བུ་གླིང་རང་བཙན་ཡོད་མཁན་གྱི་གྲོས་ཚོགས་ལྟ་བུ་ཅིག་གི་དངོས་གནས་གཟི་བརྗིད་ལྡན་པ་ཅིག་གི་གནས་སྟངས་ཅིག་རིན་པོ་ཆེ་གིས་དེའི་ཐོག་ལ་ཡང་འབད་བརྩོན་དང་ཕྱག་ལས་གནང་ཡོད་རེད། དེའི་གཞུག་གུ་ནས་བཀའ་ཤག་ལ་ཡང་ལོ་བཅུ།

ངག་རྩོད་དང་ཧི་མ་ལའི་རི་རྒྱུད་ཀྱི་སློབ་མ་རྣམས་ཀྱིས་བོད་པའི་ཆོས་དང་རིག་གཞུང་གི་ཐོག་སློབ་སྦྱོང་བྱ་རྒྱུའི་གོ་སྐབས་གནང་བ་དང། བོད་ནང་ཡོད་པའི་རྒྱལ་བའི་བཀའ་བསྟན་རྣམས་རྒྱ་གར་གྱིས་མཚོན་པའི་སྐད་ཡིག་གཞན་ཁག་གི་ནང་སླར་གསོ་གནང་བ་དང། བོད་ནང་ཡོད་པའི་རྒྱལ་བའི་བཀའ་བསྟན་རྣམས་རྒྱ་གར་གྱིས་མཚོན་པའི་སྐད་ཡིག་གཞན་ཁག་གི་ནང་སླར་གསོ་གནང་བ་དང་མཐོ་སློབ་ཁང་དེའི་ནང་བོད་པའི་སྲོལ་རྒྱུན་གྱི་སློབ་སྦྱོང་ཙམ་མ་ཡིན་པར་དེང་རབས་ཀྱི་འགྲོ་སྟངས་དང་མཐུན་པའི་རིག་བྱེད་རྐང་འཛིན་གྱི་ཉམས་ཞིབ་ཀྱི་ལག་ཁྱེར་ཡོད་པར་བཟོས་གནང་བ་སོགས་རླབས་ཆེན་མཛད་རྗེས་བསྐྱངས་གནང་ཡོད་པའི་ངོ་སྤྲོད་གནང་བྱུང།
སྤྱི་ལོ་དགུ་བརྒྱ་ལྔ་བཅུ་ང་དགུའི་མཇུག་ལ་ཡང་རྒྱ་གར་ལ་སླེབས་པའི་མཇུག་ལ་ཡང་ཨ་ནི་བོད་པ་ལ་ཡང་བོད་པའི་རིགས་ལ་ཨ་ནི་འཛམ་གླིང་སྤྱི་མཚུངས་ཀྱི་ཨ་ནི་སློབ་གཉེར་གནང་བྱས། ཡུ་རེ་མཐོ་རིམ་སློབ་གྲྭའི་ནང་ལ་ཡང་སྒྲོམ་གཞི་གཅིག་ནང་སློབ་གཉེར་གནང་བྱས་ཨ་ནི་འདི་ག་ཟུག་རེད། ཕྱག་རྒྱའི།

ཁོང་གི་བཀའ་དྲིན་བསམ་ཤེས་དགོས་རྒྱུ་གལ་ཆེན་པོ་ཡིན་པའི་འགྲེལ་བརྗོད་འདི་ལྟར་གནང་བྱུང། ང་ཚོའི་བོད་སྤྱི་པ་ལ་ཡང་དངོས་གནས་བཀའ་དྲིན་ཆེན་པོ་ཞེ་པོ་རེད་སྤྱི་དང་དངོས་གནས་ད་ང་རང་གོ་ཐོས་ལ་སྔོན་མ་ཝར་ར་གྷ་སར། Dalhousie། སློབ་གྲྭ་གི་སློབ་སྤྱི་རེད་དེ་ག་ནང་བཞིན་ཝ་ར་ནཱ་སི་ལ་ཡ་ད་ཕན་ཤུགས་ཆེན་པོ་ཞུ། དེ་ནས་ཡང་རྒྱལ་བ་རིན་པོ་ཆེ་གི་སྤྱི་འཐུས་ཐད་ཀར་གནང་བྱས་ཡ། ཨ་ནི་ང་ཚོའི་བོད་མི་སྒྲིག་འཛུགས་ག་ས་སྤྱི་འཐུས་ལྷན་ཁང་ཡ་འདི་བྱས་ཡི་གེ་སྤྱི་འཐུས་ཚོགས་གཙོ་གནང་ཚོགས་གཙོ་གནང་ལ་མ་ཟད་ཚོགས་གཙོ་ལོ་གཉིས་གནང་འདི་གང་ཡ། ཚོགས་གཙོའི་རྒྱུན་རིང་སྒང་ལ་ཡང་དངོས་གནས་སྤྱི་འཐུས་ཀྱི་གྲོས་ཚོགས་འདི་ཡང་ལྷ་ཏག་ཏག་མང་གཙོ་གི་ད་འགྲོ་སྟངས་འདི་ད་ལྷ་ཏག་ཏག་ཅིག་བཟོས། འདིའི་གཞུག་ལ་ཡང་ནི་དངོས་གནས་རིན་པོ་ཆེ་དངོས་གནས་བཀའ་བློན་ཁྲི་པ་གནང་བྱས་བཀའ་བློན་ཁྲི་པའི་ལོ་བཅུ་ལ་ཡང་དངོས་གནས་ང་ཚོ་ལ་ཡང་ད་དངོས་གནས་ཨ་བོད་མིའི་སྤྱི་ཚོགས་ནང་ལ་ཡང་ད་ང་ཚོ་ད་དྲ་ཚོང་གི་སྡེ་ཚན་དང་འདི་འདྲས་ད་དཀའ་ངལ་མང་པོ་ཡོད་འདི་ཚོ་སེལ་བྱས་དངོས་གནས་རིན་པོ་ཆེ་གི་ད་ལྟ་བུ་དང་དངོས་གནས་ང་ཚོའི་སྤྱི་ཚོགས་ནང་ཡང་དཔེ་མི་སྲིད་རླབས་ཆེན་པོ་གནང་རེད་ངས་ངོས་འཛིན་འདི་འདྲས་བྱེད་གི་ཡོད་བྱས་ཙང་ང་ཚོར་བཀའ་དྲིན་དཔེ་ཆེན་པོ་རེད་ཨ་ནི་ཁོང་སྐུ་ཚེ་ཞབས་པད་བརྟན་དེ་གལ་ཆེན་པོ་རེད་སོམས་སམ་དྲན། དེ་མིན་དེ་རིང་རིན་པོ་ཆེ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་བོད་སྐྱོང་ལྷ་སྲུང་ལ་འཕྲིན་བསྐུལ་བསང་གསོལ་དང་ས་གནས་ཀྱི་དགོན་སྡེ་ཁག་ལ་སྨོན་ལམ་སྐྱབས་འཇུག་ཞུས་གནང་བ་མ་ཟད། ད་དུང་ཉ་དང་ཕུག་རོན་ལ་སོགས་པའི་སེམས་ཅན་སྲོག་བླུ་བཏང་གནང་བ་སོགས་ཀྱི་ལས་འགུལ་འདྲ་མིན་སྤེལ་བའི་མཐའ་མཇུག་ཏུ་རྟེན་འབྱུང་གི་དགའ་སྟོན་མཚོན་བྱེད་དུ་གཞས་སྣ་འཁྲབ་སྟོན་གནང་ཡོད་པ་རེད། བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོར་བོད་ཁམས་འཇོལ་ཁུལ་དུ་སྐུ་འཁྲུངས་ཤིང་བཙན་བྱོལ་ནང་ཕེབས་པའི་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར་ཝ་ར་ཎཱ་སིས་གཙོས་པའི་ཤེས་ཡོན་སྡེ་ཁག་འདྲ་མིན་ནང་ཕྱག་ལས་གནང་བ་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་ཉིས་སྟོང་གཅིག་ལོའི་བར། སྐབས་བཅུ་གཅིག་པ་དང་སྐབས་བཅུ་གཉིས་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོའི་མཛད་འགན་ལོ་བཅུའི་རིང་བཞེས་གནང་བའི་རྗེས། ཉིས་སྟོང་གཅིག་ནས་ཉིས་སྟོང་བཅུ་གཅིག་ལོའི་བར་མི་མང་ནས་ཐད་ཀར་འོས་འདེམས་བྱས་པའི་བཀའ་བློན་ཁྲི་པའི་མཛད་འགན་སྐབས་གཉིས་བཞེས་གནང་ཡོད་པ་བཅས། རིན་པོ་ཆེ་མཆོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགོངས་བཞེད་ལྟར། བོད་བསྟན་སྲིད་མི་རིགས་ཀྱི་དོན་དུ་ཞབས་ཞུ་བསྒྲུབས་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང།
ཉི་ཧོང་གི་སྲིད་བློན་མཆོག་གིས་ཧྥི་ལི་པིན་སི་མཉམ་སྲུང་སྐྱོབ་ཀྱི་ལས་དོན་མཉམ་འབྲེལ་གནང་རྒྱུ་ཡིན་ལུགས་ནན་བརྗོད་གནང་འདུག་དེ་ཡང་འདི་ག་རླུང་འཕྲིན་ཁང་གི་སྦེ་ནར་གསར་འགྱུར་བརྒྱུད་ལམ་ནས་གནས་ཚུལ་མཁོ་སྤྲོད་བྱུང་བ་ལྟར་ན་འདས་པའི་གཟའ་པ་སངས་ཉིན་ཉི་ཧོང་གི་སྲིད་བློན་ཧྥུ་མིའོ་ཀི་ཤི་ད་མཆོག་ཧྥི་ལི་པིན་ནང་འཚམས་གཟིགས་ཕེབས་ཏེ་ཡུལ་དེའི་སྲིད་འཛིན་མཆོག་དང་མཇལ་འཕྲད་གནང་འདུག་ལ་དམིགས་བསལ་ལོ་རྒྱུས་ནང་བྱུང་མྱོང་མེད་པའི་ཧྥི་ལི་པིན་གྱི་གྲོས་ཚོགས་གོང་འོག་གཉིས་སུ་གསུང་བཤད་ཀྱང་གནང་ཡོད་འདུག། སྲིད་བློན་ཀི་ཤི་ད་མཆོག་གིས་གསུང་བཤད་གནང་བའི་ནང་དོན་གཙོ་བོར་ང་ཚོས་ཧྥི་ལི་པིན་དང་དེ་ག་ནང་བཞིན་མཐུན་ཕྱོགས་རྒྱལ་ཁབ་ཨ་རི་དང་བཅས་པའི་མཉམ་ད་ལྟ་ཉེན་ཁའི་ནང་གནས་ཡོད་པའི་རྒྱ་མཚོའི་འདབས་འབྲེལ་གྱི་དཀའ་རྙོག་དེ་དང་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་སྲུང་སྐྱོབ་བྱེད་རྒྱུར་ཆོད་སེམས་བརྟན་པོ་ཡོད་ལ་ལྷོ་རྒྱ་ནག་རྒྱ་མཚོའི་སྲུང་སྐྱོབ་ཆེད་ཉེ་ཆར་ཨ་རི་དང་ཧྥི་ལི་པིན་སི་གི་གྲོགས་དམག་དེ་ག་ནང་ཟུང་འབྲེལ་གྱི་སྦྱོང་བརྡར་བྱས་པའི་སྐབས་ཉི་ཧོང་གིས་ཀྱང་མཉམ་ཞུགས་བྱས་ཡོད་པར་ལུང་འདྲེན་གནང་སྟེ་གང་ལྟར་མཚོ་གླིང་གི་དཀའ་རྙོག་དེ་དག་ཁྲིམས་ཀྱི་ཐོག་ནས་སེལ་ཐབས་བྱེད་དགོས་པ་ལས་དབང་ཤུགས་ཀྱི་ཐོག་ནས་སེལ་ཐབས་བྱེད་རྒྱུ་མེད་ལུགས་རྒྱ་ནག་ལ་ཟུར་ཟའི་ཚུལ་དུ་གསུངས་ཡོད་འདུག་ཡང་སྲིད་བློན་མཆོག་དང་ཧྥི་ལི་པིན་གྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་གྲུབ་པའི་རྗེས་མཉམ་འབྲེལ་གྱི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ལ་ཡང་མཚོ་གླིང་བདག་དབང་གི་དཀའ་རྙོག་དེ་བཞིན་རྒྱལ་སྤྱིའི་རྒྱ་མཚོའི་ཁྲིམས་ཀྱི་ལམ་ལུགས་ཀྱི་ཐོག་ནས་སེལ་ཐབས་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་ནན་བརྗོད་གནང་ཡོད་པ་རེད།

རྒྱལ་སྤྱིའི་ལྷན་ཚོགས་དེ་བཞིན་རྒྱ་ནག་གི་སྲིད་བློན་ལི་ཆིང་ཡིས་དབུ་འབྱེད་བྱས། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ད་བར་རྒྱ་ནག་དང་ཨོ་སྟྲོ་ལི་ཡའི་དབར་རྒྱ་ནག་གི་རྒྱང་སྲིང་བརྡ་འཕྲིན་ཁེ་གཉེར་བཟོ་ལས་ཁང་ཧོ་ཝེ་ཡིས་གསང་ཉུལ་བྱས་པའི་གནད་དོན་དང་དེ་བཞིན་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་དཀའ་རྙོག་སོགས་ཀྱི་རྐྱེན་པས། ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་ཀྱང་ད་ཆ་ཨོ་སྟྲོ་ལི་ཡའི་སྲིད་བློན་ཨེལ་བྷེ་ནིས་མཆོག་རྒྱ་ནག་ཏུ་ཕེབས་ནས་འབྲེལ་བ་བསྐྱར་གསོ་ཡོང་ཐབས་གནང་བཞིན་པ་རེད། རྒྱལ་སྤྱིའི་ལྷན་ཚོགས་དེའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལི་ཆིང་ཡིས། རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་ནང་ཁྲོམ་ར་རྒྱ་སྐྱེད་གཏོང་རྒྱུ་དང་དེ་བཞིན་ཨོ་སི་ཀྲོ་ལི་ཡའི་ཚོང་ཟོག་ནང་འདྲེན་བྱ་རྒྱུ་ཡིན་ལུགས་བཤད་པར་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨེལ་བྷེ་ནིས་མཆོག་གིས་དགའ་བསུ་ཞུས་པའི་ཐོག་དེ་ནི་ཧ་ཅང་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡིན་པའི་འགྲེལ་བརྗོད་བྱས་བཞག། ད་ལན་ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨེལ་བྷེ་ནི་སི་མཆོག་དང་ལྷན་དུ་ཡུལ་དེའི་ཚོང་འབྲེལ་བློན་ཆེན་ཌོན་ཧྥེ་རིལ་མཆོག་ཀྱང་རྒྱ་ནག་ཏུ་ལྷན་བཅར་ཞུས་ཡོད་པ་རེད། ཁོང་གིས་རྒྱ་ནག་གི་ཚོང་འབྲེལ་བློན་ཆེན་དང་ཐུག་འཕྲད་གནང་བའི་རྗེས། རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་རྒྱ་མཚོའི་ཟས་རིགས་ཐོན་སྐྱེད་དང་ཤའི་ཐོན་སྐྱེད་རིགས་ནང་འདྲེན་བྱ་རྒྱུར་བཀག་འགོག་བྱས་པ་དེ་གང་མྱུར་ཕྱིར་འཐེན་བྱེད་པའི་རེ་བ་ཡོད་ཅེས་གསུངས། ཡང་འདི་དང་འབྲེལ་བའི་ཐོག་ནས། ཨོ་སི་ཀྲོ་ལི་ཡའི་སྲིད་བློན་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་དུ་ཕེབས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་གླེང་སློང་གནང་དགོས་པ། འགྲོ་བ་མིའི་ཐོབ་ཐང་དོན་གཉེར་བའི་དགོས་འདུན་བཏོན་ཡོད་པའི་སྐོར་ལ་བཞུགས་སྒར་དྷརྨ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་ཚེས་བཞི་ཉིན་ཨོ་སི་ཀྲོ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨེལ་བྷི་ནིས་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་སུ་ཕེབས་ཡོད་པ་དང་བསྟུན་ཁོང་གིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་རྒྱུ་ཙམ་མ་ཟད། རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་དེ་བཞིན་བཟང་ཕྱོགས་ཀྱི་ལམ་བུ་ཞིག་ཏུ་བསྒྱུར་ཐུབ་པའི་རེ་བ་གནང་གི་ཡོད་པ་བརྗོད་འདུག་འོན་ཀྱང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་ཨོ་སི་ཁྲུ་ལི་ཡའི་བོད་དོན་ལས་འགུལ་ཁང་གི་འགན་འཛིན་འབུམ་རམས་པ Zoe Bedford ལགས་ཀྱིས། reminded him that a more important issue is China's human rights violations in Tibet, ང་ཚོའི་ལས་འགུལ་ཁང་གི་ངོས་ནས་ཨོ་སི་ཁྲུ་ལི་ཡའི་སྲིད་བློན་ལ་རྒྱ་ནག་ལྷན་དུ་འབྲེལ་བ་བསྐྱར་གསོ་མ་བྱས་སྔོན་དུ་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པ་དྲན་སྐུལ་ཞུས་ཡོད་ལ། ཁ་སྔོན་ཨོ་སི་ཀྲུ་ལི་ཡའི་མང་ཚོགས་ཁྲོད་དཔྱད་ཞིབ་བྱས་པའི་མཇུག་འབྲས་སུ་ཨོ་སི་ཀྲུ་ལི་ཡའི་མི་མང་གསུམ་ཆ་གཉིས་ཀྱིས་རྒྱ་ནག་ལྷན་དུ་འབྲེལ་བ་བྱེད་པའི་སྐབས་ཚོང་འབྲེལ་ལས་ལྷག་པར་འགྲོ་བ་མིའི་ཐོབ་ཐང་དེ་གལ་འགངས་ཆེ་བར་ངོས་འཛིན་གནང་དགོས་པ་གསལ་སྟོན་བྱས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཁ་སྔོན་སྤྱི་ཟླ་བརྒྱད་པའི་ནང་ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱས་པའི The Essential ཉམས་ཞིབ་ལྟེ་གནས་ཁང་གིས་ཨོ་སི་ཀྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་བསྐྱར་གསོ་དང་འགྲོ་བ་མིའི་ཐོབ་ཐང་གི་གལ་གནད་སོགས་དང་འབྲེལ་བའི་དཔྱད་ཞིབ་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང། ཨོ་སི་ཁྲུ་ལི་ཡ་ཡི་མི་དམངས་ཆིག་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ལ་དྲི་རྩད་བྱས་པའི་བརྒྱུད་མི་དམངས་བརྒྱ་ཆ་དྲུག་ཅུ་རེ་དྲུག་གིས་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ལས་བོད་ནང་དུ་རྡོག་རོལ་གཏོང་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་རྒྱུ་ནི་གལ་འགངས་ཆེ་བར་ངོས་འཛིན་བྱས་འདུག་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་དབར་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཕྱི་འབྲེལ་འགོ་འཛུགས་གནང་སྟེ་ད་སྐབས་ཚོང་ལས་དང་དཔལ་འབྱོར་གྱི་འབྲེལ་བ་ཇེ་སྡུག་ཏུ་སོང་ཡོད་པ་མ་ཟད་ཆབ་སྲིད་ཀྱི་ཐོག་ནས་ཨོ་སི་ཁྲུ་ལི་ཡ་ཡིས་རྒྱ་ནག་ལ་ལྟ་སྟངས་ཐད་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་ཤིག་ཀྱང་ཡིན་པ་རེད། ད་རེས་ཨོ་སི་ཁྲུ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨལ་བྷ་ནེས་རྒྱ་ནག་ཏུ་ཕེབས་པ་འདི་ནི་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་རྒྱ་ནག་ཏུ་ཨོ་སི་ཁྲུ་ལི་ཡའི་ཆེས་མཐོའི་དཔོན་རིགས་ཤིག་རྒྱལ་དོན་འཚམས་གཟིགས་སུ་ཕེབས་པ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། ཡང་སིད་ནི་གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་འབུམ་རམས་པ་ཅིན་ཅིན་ལགས་ནི་རྒྱ་ནག་དམངས་གཙོའི་རྒྱལ་ཁབ་བསྒྱུར་རྒྱུ་ཡི་མཐུན་ཚོགས་ཏེ། Federation for a Democratic China། ཞེས་པའི་ཚོགས་པའི་ཚོགས་གཙོ་ཡང་ཡིན་པ་དང་ཁོང་གིས་གོང་ཞུས་གནད་དོན་དང་འབྲེལ་བའི་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། དེ་སྔ་ཨོ་གླིང་གི་སྲིད་བློན་ཟུར་པ་མཱལ་ཀོལམ་ཏེརན་བོལ་ལགས་ཀྱིས་ལས་ཡུན་རྫོགས་པའི་རྗེས་སུ་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་དེ་བཞིན་ཇེ་སྡུག་ཏུ་སོང་ཡོད། དེ་ནས་བཟུང་ཨོ་སི་ཁྲུ་ལི་ཡ་ཡིས་རྒྱ་ནག་གི་བཙན་ཤེད་ལ་ཕར་རྒོལ་བྱེད་འགོ་བཙུགས་ཡོད་པ་མ་ཟད་ཉིས་སྟོང་བཅུ་དགུ་ལོར་ཏོག་དབྱིབས་ནད་དུག་ཁྱབ་གདལ་འགྲོ་བའི་སྐབས་སུ་རྒྱལ་ཁབ་གཉིས་ཀྱི་ཕྱི་འབྲེལ་དེ་ཡང་ཇེ་སྡུག་ཏུ་ཕྱིན་ཡོད། ད་རེས་སྲིད་བློན་ཨན་ཐོ་ནི་ཨལ་བི་ནིས་རྒྱ་ནག་ཏུ་ཕྱིན་ཏེ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དེ་བཞིན་དོན་ཕན་ལྡན་པ་ཞིག་བསྐྱར་གསོ་ཡོང་རྒྱུ་ཁག་པོ་རེད་ལ་ཁོང་གིས་ཨོ་སི་ཁྲུ་ལི་ཡ་ཡི་གཞི་རྩའི་ལངས་ཕྱོགས་གཙོ་དོན་གནང་དགོས་གལ་ཆེ་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཨོ་གླིང་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཀྲི་ལི་ཡ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་ཚུད་པའི་ཁུལ་འདི་ཡི་བོད་མི་ཚོགས་སྡེ་ཁག་ནས་ཨོ་གླིང་ཕྱི་སྲིད་ལས་ཁུངས་དང་སྲིད་བློན་སོགས་ལ་རྒྱ་ནག་གི་དཔོན་རིགས་ལྷན་དུ་བོད་དོན་གླེང་སློང་དགོས་པའི་ཞུ་གཏུག་ལས་འགུལ་སྤེལ་ཡོད་པ་ཞིང་ད་རེས་གླེང་སློང་གནང་བའི་རེ་བ་བྱེད་ཀྱི་ཡོད་པ་གསུངས་བྱུང། དེ་འདྲའི་ཨོ་སི་ཀྲི་ལི་ཡ་ཀྱི་གཅིག་གི་སྲིད་བློན་དང་ཁོང་གི་ཕྱི་སྲིད་བློན་ཆེན་ཚང་མ་ལ་ཨ་ནི་གཅིག་གིས་གང་ལྟར་བོད་པའི་གནད་དོན་མགོ་ཚོད་ཀྱི་ཡོད་རེད་མཁྱེན་གྱི་ཡོད་རེད་དེ་ཡིན་དུས་ཙམ་པ་མཁྱེན་པ་དང་མགོ་ཚོད་པ་ནང་བཞིན་གྱིས་ཨ་ནི་ཕ་གིར་ལ་གོ་སྐབས་ཡོད་པའི་སྐབས་དེ་ལ། ཏན་ཏན་ང་ཚོ་བོད་པའི་གི་གནད་དོན་དེ་ཡིན་གཅིག་མིན་གཅིག་གླེང་གི་རེད་བསམ་པའི་གི་རང་ཉིད་ནས་ཡིད་ཆེས་བྱེད་ཀྱི་ཡོད་དེ་གོང་ལ་ཡ་ཨ་ནི་ཕྱི་སྲིད་བློན་ཆེན་གི་གླེང་བ་གླེང་མྱོང་བྱས་པ་ཞིག་ང་ཚོ་གནས་ཚུལ་ཐོན་ཡོད་རེད་ཏན་ཏན་བསམ་པ་ད་ལྟའི་ཆ་ལ་སྲིད་བློན་ནག་གི་དེ་ནས་ཅིག་གླེང་སློང་བྱས་ཡོད་པའི་གི་རེ་བ་རྒྱག་དགོས་ཡོད། གཞན་ཡང་གནས་ཚུལ་ཤར་གཏོགས་བྱུང་བར་གཞིགས་ན་སྤྱི་ཟླ་བཅུ་གཅིག་ཚེས་དྲུག་རེས་གཟའ་ཟླ་བའི་ཉིན་རྒྱ་ནག་པེ་ཅིང་དུ་ཨོ་སི་ཊོ་ལི་ཡའི་སྲིད་བློན་གྱིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་སྟེ་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་རྩོད་རྙོག་ཐོག་གོ་བསྡུར་གནང་རྒྱུ་ཡིན་པ་སྲིད་བློན་ཨན་ཐོ་ནི་ལགས་ཀྱིས་བརྗོད་འདུག་པ་དང། ཁོང་གིས་རྒྱ་ནག་ནང་དུ་རྒྱལ་དོན་འཚམས་གཟིགས་དེ་ཕྱི་ཚེས་བཞི་ནས་བདུན་བར་ཉིན་གྲངས་བཞི་ཡི་རིང་ཡིན་འདུག་ཡང་ཨོ་སི་ཊོ་ལི་ཡའི་ཕྱི་སྲིད་བློན་ཆེན་པེ་ནི་ཝོང་ཡང་སྲིད་བློན་ལྷན་དུ་པེ་ཅིན་དུ་ལྷན་བཅར་ཞུ་རྒྱུ་ཡིན་འདུག་པ་མ་ཟད་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཁ་སྔོན་ཨོ་སི་ཊོ་ལི་ཡའི་ཕྱི་སྲིད་ལས་ཁུངས་སུ་སྲིད་བློན་རྒྱ་ནག་ཏུ་ཕེབས་པའི་སྐབས་བོད་དོན་གླེང་སློང་གནང་གི་ཡོད་མེད་བཀའ་འདྲི་ཞུ་ཐབས་བྱས་ཀྱང་ཡ་ལན་གནང་མ་སོང།

གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་མ་གནང་བའི་གོང་ཡུལ་གཉིས་བར་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་ཐད་འབྲེལ་ཡོད་དཔོན་རིགས་ཚོའི་བར་གྲོས་མོལ་གནང་ཡོད་འདུག་དེ་ཡང་རྒྱ་གར་གྱི Tribune གསར་ཤོག་ནང་གནས་ཚུལ་སྤེལ་བར་གཞིགས་ན་ཨ་མི་རི་ཀའི་རྒྱ་མཚོའི་སྲུང་སྐྱོབ་ལས་དོན་ཚན་པའི་སྤྱི་ཁྱབ་སྐུ་ཞབས Mark Lambert མཆོག་གིས་རྒྱ་ནག་གི་ས་མཚམས་དང་མཚོ་གླིང་སྲུང་སྐྱོབ་ལས་དོན་ཚན་པའི་འགན་འཛིན Hong Liang གཉིས་གཟའ་སྤེན་པའི་ཉིན་པེ་ཅིང་དུ་མཇལ་འཕྲད་ཀྱིས་ཡུལ་གཉིས་བར་མཚོ་ཐོག་གི་དཀའ་རྙོག་རྣམས་དོགས་པ་དང་རྩིས་ནོར་ཐེབས་པའི་ཐོག་ནས་རྙོག་དྲ་ཆེ་རུ་མི་འགྲོ་བར་ཞི་འགྲིག་ཐོག་ནས་སེལ་ཐབས་བྱེད་རྒྱུར་ཕན་ཚུན་བཟང་ཕྱོགས་ཀྱི་རྣམ་པའི་ཐོག་ནས་གྲོས་བསྡུར་ལྷུག་པོ་བྱུང་ཡོད་ལུགས་ཨ་རིའི་འབྲེལ་ཡོད་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་བཀོད་འདུག་གོང་དུ་ཞུས་པའི་གསར་འགྱུར་ནང་མུ་མཐུད་ནས་བཀོད་པར་ལྟར་ན་ཨ་རིའི་ཡུལ་གཉིས་ཀྱི་འབྲེལ་ཡོད་བར་མཚོ་གླིང་དང་འབྲེལ་བའི་དཀའ་རྙོག་སེལ་ཐབས་བྱེད་རྒྱུ་གྲོས་མཐུན་བྱུང་བ་དེ་ནི་རིང་མིན་ཡུལ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་མཇལ་འཕྲད་གནང་འཆར་ཡོད་པ་དེའི་སྐབས་གདོང་ཐུག་ལྟ་བུ་མ་ཡིན་པར་བཟང་ཕྱོགས་ཀྱི་བཀའ་མོལ་ལྷུག་པོ་ཡོང་བར་དམིགས་པ་ཞིག་ཡིན་པའི་དཔྱད་ཞིབ་བྱེད་ཀྱི་འདུག་རྩ་བའི་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་ཐོག་རྩོད་རྙོག་ཡོད་མུས་ཐོག་ཉེ་ཆར་ནས་བཟུང་རྒྱ་ནག་གིས་ཧྥི་ལི་པིན་གྱི་གྲུ་གཟིངས་ཅ་དངོས་འོར་འདྲེན་བྱེད་མཁན་ཐོག་སུན་གཙེར་བཟོས་པའི་གནས་ཚུལ་བྱུང་བར་ཕྱོགས་ཚང་མའི་དབར་འཁོན་འཛིན་ཆེ་རུ་ཕྱིན་ཡོད་རེད་ལ་ཨ་རིའི་ངོས་ནས་ཀྱང་མཚོ་གླིང་གི་གནད་དོན་ཐད་ནས་རྒྱ་ནག་ལ་སྐྱོན་བརྗོད་ཀྱང་གནང་ཡོད་པ་རེད། འོན་ཀྱང་ད་ལྟའི་དུས་སྐབས་འདིར་ར་ཤི་ཡས་ཡུཀ་རེན་ཐོག་དམག་འཁྲུག་རྒྱག་བཞིན་པ་དང་དེའི་རྗེས་ད་ཆ་ཨིས་རལ་དང་པ་ལེ་སི་ཐན་གཉིས་བར་འཁོན་འཁྲུག་གི་གནས་ཚུལ་སོགས་ཀྱིས་འཛམ་གླིང་ནང་གཅིག་རྗེས་གཉིས་མཐུད་ནས་ཟིང་ཆ་ཆེན་པོ་བྱེད་བཞིན་པའི་ཐོག་རྒྱ་ནག་དང་གཞན་ཡང་ཁ་གཏད་རྒྱལ་ཁབ་ཚོའི་བར་འཁོན་འཁྲུག་འཕར་མ་མི་ཡོང་བའི་ཐབས་ཤེས་ཡིན་ན་མཐའ་མས་བྱེད་ཀྱི་ཡོད་ལུགས་ཀྱང་དཔྱད་ཞིབ་བྱས་འདུག།
བལ་ཡུལ་གྱི་དབུ་ཁྲིད་རྣམས་ནས་རེས་གཟའ་པ་སངས་ཉིན་ས་ཡོམ་གྱི་འཇིགས་པའི་འོག་འཆི་སྐྱོན་བྱུང་བའི་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ཐེ་བའི་རྨས་སྐྱོན་ཕོག་པ་དང་དེ་བཞིན་ཁང་པ་སོགས་ལ་གནོད་སྐྱོན་ཚབས་ཆེ་ཕོག་པ་རྣམས་ལ་སྐྱོབ་གསོའི་རོགས་རམ་དང་མྱུར་སྐྱོབ་ཀྱི་ལས་འགུལ་སྤེལ་བཞིན་ཡིན་འདུག་དེ་ཡང་རྒྱལ་ས་ཀཐ་མན་ཌུ་གྱི་ནུབ་ཕྱོགས་ནས་རྒྱང་ཚད་ཀི་ལོ་མི་ཏར་ལྔ་བརྒྱ་ཙམ་གྱི་སར་ཆགས་པའི་ཇཱ་ཇར་ཀོཊ་རྫོང་ནང་རེས་གཟའ་པ་སངས་ཀྱི་མཚན་དཀྱིལ་དུ་ས་ཡོམ་ཤུགས་ཆེ་བརྒྱབ་ནས་རི་ཁྲོད་དུ་ཆགས་པའི་ཁང་པ་བརྒྱ་ཕྲག་མང་པོ་ཞིག་རལ་དུ་ཕྱིན་པ་དང། མི་མང་པོ་ཞིག་རེས་གཟའ་སྤེན་པ་བར་སྡོད་ཁང་སོགས་མེད་པར་ཕྱི་ལ་སྡོད་དགོས་ཆགས་ཡོད་འདུག། ས་ཡོམ་གྱི་གོད་ཆག་གི་འོག་འདས་གྲོངས་སུ་གྱུར་བའི་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ནང་ནས་ད་བར་མི་གྲངས་བརྒྱ་དང་ཉི་ཤུ་ཡི་ཕུང་པོ་ནང་མིར་རྩིས་སྤྲོད་ཐུབ་པ་བྱུང་འདུག་ལ། ནང་མི་སྤུན་མཆེད་ཚོས་ཕུང་པོ་རྣམས་ཞུགས་འབུལ་ཞུ་རྒྱུ་སོགས་མཐའ་མའི་བྱེད་སྒོ་རྣམས་གནང་ཡག་འགོ་འཛུགས་གནང་བཞིན་ཡིན་འདུག། ཡང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་རྗེས་སུ་ས་ཡོམ་གྱི་གོད་ཆག་ཆེན་པོ་བྱུང་བ་ད་ལན་ཐེངས་དང་པོ་དེ་ཡིན་པ་དང་ཤེས་རྟོགས་བྱུང་བར་གཞིགས་ན། རེས་གཟའ་པ་སངས་ཉིན་མི་གྲངས་ཉིས་བརྒྱ་ལྔ་བཅུ་ང་གསུམ་ཙམ་ལ་རྨས་སྐྱོན་ཕོག་ཡོད་འདུག་བལ་ཡུལ་གྱི་སྲིད་བློན Pushpa Kamal Dahal མཆོག་གིས་དབུ་ཁྲིད་པའི་བློན་ཆེན་ལྷན་ཁང་ནས་རེས་གཟའ་ཉི་མའི་ཉིན་ལྷན་ཚོགས་གནང་ནས་འདས་གྲོངས་སུ་གྱུར་བ་རྣམས་ཀྱི་ནང་མིར་ཛ་དྲག་གུན་གསབ་ཆེད་བལ་ཡུལ་གྱི་སྒོར་མོ་འབུམ་གཉིས་རེ་གནང་རྒྱུའི་ཐག་གཅོད་གནང་ཡོད་འདུག། དེ་བཞིན་རྨས་སྐྱོན་ཕོག་པ་རྣམས་ལ་རིན་པ་མེད་པའི་ཐོག་ནས་སྨན་བཅོས་ཀྱི་མཐུན་རྐྱེན་གནང་རྒྱུའི་ཐག་གཅོད་ཀྱང་གནང་ཡོད་ལུགས་བལ་ཡུལ་གྱི་འཕྲོད་བསྟེན་བློན་ཆེན Mohan Bahadur Basnet མཆོག་གིས་གསུངས་བཞག་དེ་བཞིན་ཁོང་གིས་ཛ་དྲག་མྱུར་སྐྱོབ་ཀྱི་ལས་དོན་རྣམས་མཇུག་སྒྲིལ་ཟིན་ཡང་ད་དུང་ས་རོ་རྡོ་རོའི་འོག་མི་ལྷག་ཡོད་མེད་མུ་མཐུད་ནས་འཚོལ་ཞིབ་བྱ་བཞིན་ཡིན་ཞེས་གསུངས་བཞག། ཞི་ཅིན་ཕིང་གིས་གྲོང་གསེབ་ཁག་གི་ནང་གུང་ཁྲན་ཚོགས་པའི་སྟངས་འཛིན་འདོད་བློ་ཁེངས་པ་ཞིག་མེད་པ་དེས་སྤྱི་ཚོགས་བརྟན་བརླིང་ལ་གནོད་སྐྱོན་འགྲོ་གི་ཡོད་ལུགས་གཏམ་བཤད་སྤེལ་ཡོད་པའི་སྐོར་བཀོད་འདུག་དེ་ཡང SCMP ཞེས་པའི་གསར་ལས་ཁང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྲིད་འཛིན་ཞི་ཅིན་ཕིང་གི་གཏམ་བཤད་སྤེལ་བའི་གནས་ཚུལ་དེབ་གཟུགས་གསར་པ་ཞིག་བསྟན་ཡོད་པ་དེའི་ནང་ལུང་འདྲེན་བྱས་པར་གཞིགས་ན། ཞི་ཅིན་ཕིང་གིས་སྔ་ལོའི་ཕྱི་ཟླ་གསུམ་པའི་ནང་ཆེས་མཐོའི་ཆབ་སྲིད་གྲོས་ཚོགས་སུ་གཏམ་བཤད་སྤེལ་བའི་ནང་རྒྱལ་ཁབ་ཀྱི་གྲོང་གསེབ་དང་གྲོང་རྡལ་ཁག་གི་ནང་གུང་ཁྲན་ཚོགས་པའི་འབྲེལ་ཡོད་ཚོས་སྟངས་འཛིན་བྱེད་རྒྱུའི་ནུས་པ་འདང་ངེས་མེད་པའི་རྐྱེན་གྱིས་མང་ཚོགས་ནས་གྲོང་རྡལ་གྱི་ལས་དོན་ཐོག་དེ་ཙམ་དོ་སྣང་དང་ཁུར་མ་ལེན་པར་ཆོས་ཕྱོགས་དང་གཞན་ཡང་ཕྱི་ཕྱོགས་ཀྱི་ཤུགས་རྐྱེན་འོག་འགྲོ་གི་ཡོད་པའི་རྣམ་པ་མཐོང་གི་འདུག་པ་དེ་ནི་སྤྱི་ཚོགས་བརྟན་ལྷིང་ལའང་དོ་ཕོག་འགྲོ་གཞི་ཞིག་རེད་ལ་བློ་འཚབ་སྐྱེ་གཞི་ཞིག་ཀྱང་རེད་དེ་དང་ཕྱོགས་མཚུངས་གྲོང་གསེབ་ཁག་གི་ནང་དེང་སང་བུད་མེད་དང་ཕྲུ་གུ་ནག་ཚོང་རྒྱབ་མཁན་གྱི་གནས་ཚུལ་ཇེ་མང་འགྲོ་གི་ཡོད་པ་ཁྱིམ་མཚེས་ཕན་ཚུན་ཡང་འཆམ་མཐུན་མེད་པ་སོགས་བསམ་བློའི་ཆུ་ཚད་ཧ་ཅང་སྐྱོ་རུ་འགྲོ་གི་འདུག་དེ་འདྲ་སོང་ཙང་དེ་དག་སྐྱོན་ཡོ་བསྲང་བྱེད་ཐབས་སུ་གུང་ཁྲན་ཚོགས་པའི་འབྲེལ་ཡོད་ཚོས་ཡར་རྒྱས་གཏོང་ཐབས་ཀྱི་ལས་དོན་སྤེལ་དགོས་རྒྱུ་གལ་ཆེན་པོ་རེད་ཅེས་གཏམ་བཤད་སྤེལ་ཡོད་པ་བཀོད་འདུག། གོང་ཞུས་གནས་ཚུལ་ནང་བཀོད་པའི་སྲིད་འཛིན་ཞི་ཅིན་ཕིང་གི་གཏམ་བཤད་ལུང་འདྲེན་བྱས་པའི་གནད་དོན་ཐད་ཨོ་སི་ཀྲི་ལི་ཡའི་གཙུག་ལག་སློབ་གཉེར་ཁང་གི་ནང་རྒྱ་ནག་གནད་དོན་ཉམས་ཞིབ་པ་སྐུ་ཞབས Ben Hillman མཆོག་གིས་རྒྱ་ནག་སྲིད་གཞུང་གིས་གྲོང་གསེབ་ཁག་གི་ནང་འཛུགས་སྐྲུན་ཡར་རྒྱས་དང་ཉམ་ཐག་རྣམས་ཀྱི་འཚོ་བ་ཡག་ཏུ་གཏོང་ཐབས་ཀྱི་ལས་གཞི་ཁག་ལ་འགོག་རྐྱེན་མི་ཡོང་བའི་ཆེད་གྲོང་གསེབ་ཁག་གི་ནང་མང་ཚོགས་ཀྱི་བསམ་བློའི་བཅོས་བསྒྱུར་གཏོང་ཐབས་གལ་ཆེར་ངོས་འཛིན་བྱེད་ཀྱི་ཡོད་པའི་ཆ་ནས་ཡིན་ལུགས་དགོངས་ཚུལ་གསུངས་འདུག། ཡང་དང་ཞི་ཅིན་ཕིང་གིས་གྲོང་གསེབ་ཁག་གི་ནང་འཛུགས་སྐྲུན་ལས་གཞི་ཁག་ཡར་རྒྱས་གཏོང་ཐབས་གཅིག་པོ་མ་ཡིན་པར་མིའི་བསམ་བློ་དང་ལྟ་བ་ལམ་ནོར་མི་འགྲོ་བ་བྱེད་རྒྱུ་སྟངས་འཛིན་བྱེད་ཤུགས་ཆུང་རུ་འགྲོ་བའི་རྒྱུ་རྐྱེན་དེ་དག་འགོག་ཐབས་སུ་དམ་དྲག་ཆེ་རུ་གཏོང་དགོས་ཀྱང་ངེས་པར་དུ་ལག་བསྟར་བྱེད་དགོས་པའི་ནན་བརྗོད་བྱས་པ་ཞིག་ཡིན་པའི་དབྱེ་ཞིབ་བྱས་འདུག། བདུན་ཕྲག་སྔོན་མའི་གཟའ་མཇུག་ཏུ་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ལ་འཕུར་སྐྱོད་བྱ་བཞིན་པའི་ཁེ་ནེ་ཏྲའི་ཐད་འཕུར་གནམ་གྲུར་ཉེན་བརྡའི་མེ་མདའ་བརྒྱབ་ནས་གནམ་གྲུའི་ཁ་ལོ་བ་དང་ལས་མི་རུ་ཤོག་ལ་ཉེན་ཁ་བཟོས་ཡོད་ལུགས་ཁེ་ནེ་ཏྲའི་བདེ་སྲུང་བློན་ཆེན། Bill Blair། མཆོག་གིས་རེས་གཟའ་པ་སངས་ཉིན་གསུངས་བཞག་དེ་ཡང་ཨོ་ཊོ་ཝ་ནས་རོའི་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། འདི་ནི་ཁེ་ནེ་ཏྲའི་བདེ་སྲུང་བློན་ཆེན་མཆོག་གིས་བདུན་ཕྲག་གཅིག་གི་ནང་ལ་རྒྱ་ནག་གི་གནམ་དམག་གིས་ཉེན་ཁ་བཟོ་བའི་བྱ་སྤྱོད་བྱེད་ཀྱི་ཡོད་པའི་སྐོར་གསུངས་པ་ཐེངས་གཉིས་པ་དེ་ཡིན་པ་དང། ཁོང་གིས་ཁེ་ནེ་ཏྲའི་ཐད་འཕུར་གནམ་གྲུ་དེ་བཞིན་རྒྱལ་སྤྱིའི་རྒྱ་མཚོའི་མཁའ་དབྱིངས་སུ་བྱང་ཀོ་རི་ཡ་ལ་རྒྱལ་སྤྱིའི་ངོས་ནས་དཔལ་འབྱོར་གྱི་ཉེས་ཆད་འགེལ་བ་རྣམས་ལག་ལེན་བྱེད་ཀྱི་ཡོད་མེད་རྟོག་ཞིབ་བྱ་ཆེད་སྐོར་སྐྱོད་བྱས་པའི་སྐབས། རྒྱ་ནག་གི་གནམ་དམག་གནམ་གྲུ་ཕིཊ་བཅུ་དྲུག་ཙམ་གྱི་སར་ཡོང་ནས་ཉེན་ཁ་བཟོས་ཡོད་ལུགས་གསུངས་བཞག། དེ་བཞིན་ཁོང་གིས་རེས་གཟའ་ཉི་མའི་ཉིན་རྒྱ་ནག་གི་གནམ་གྲུ་ཞིག་གིས་ཁེ་ནེ་ཏྲའི་ཐད་འཕུར་གནམ་གྲུའི་སྟེང་ཧ་ཅང་ཉེ་པོར་འཕུར་སྐྱོད་བྱས་ནས་ཁེ་ནེ་ཏྲའི་གནམ་གྲུར་རྡབ་སྤྲུག་བརྒྱབ་ནས་ཞི་ལྷིང་མེད་པ་བཟོས་པ་དང། དེ་བཞིན་ཕྱི་དྲོ་རྒྱ་ནག་གི་གནམ་དམག་གནམ་གྲུ་ཞིག་གིས་ཁེ་ནེ་ཏྲའི་ཐད་འཕུར་གནམ་གྲུའི་མདུན་དུ་ཉེན་བརྡའི་མེ་མདའ་བརྒྱབ་པར་བརྟེན་ཁེ་ནེ་ཏྲའི་གནམ་གྲུ་ཉེན་གཡོལ་ཆེད་ཁ་ཕྱོགས་བསྒྱུར་དགོས་ཆགས་ཡོད་པ་དང། དེ་ཚོ་ནི། རྒྱ་ནག་གིས་དགོས་ངེས་མེད་བཞིན་དུ་གཞན་ལ་ཉེན་ཁ་བཟོ་བའི་ཚབས་ཆེའི་བྱ་སྤྱོད་ཡིན་ལུགས་གསུངས་བཞག། ཁེ་ནེ་ཏྲའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་ལ་འདིའི་ཐད་རོའི་ཊར་གསར་འགྱུར་ལས་ཁང་གིས་བཀའ་འདྲི་བྱས་ཀྱང་འཕྲལ་དུ་ལན་འདེབས་གང་ཡང་བྱས་མི་འདུག་འོན་ཀྱང་རྒྱ་ནག་གཞུང་གིས་ཁེ་ནེ་ཏྲའི་གནམ་གྲུས་རྒྱ་ནག་གི་མངའ་ཁུལ་བདག་དབང་དང་འགལ་བའི་བྱ་སྤྱོད་བྱེད་ཀྱི་ཡོད་པའི་སྐྱོན་བརྗོད་བྱས་བཞག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན་བོད་ཡིག་དང་བོད་སྐད་ལམ་ནས་སྤྱོད་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་བཞུགས་སྒར་རྡ་རམ་ས་ལར་ཡོངས་གྲགས་ཀྱི་ཐོག་ཐོག་མའི་འགྲེམས་སྤེལ་གནང་ཡོད་པའི་སྐོར་རྡོ་སྦིས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན།

ཕལ་ཆེར་ང་ཚོའི་གི་རེ་བ་ལ་མ་འོངས་པའི་ལོ་ངོ་གསུམ་བཞི་ཅིག་ནང་དེ་འདྲ་ཡོང་བའི་རེ་བ་རྒྱག་གི་ཡོད་ལ། ཡང་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཁོང་ཚོའི་རིག་ནུས་དེ་གི་དམིགས་བསལ་གི་ཁྱད་ཆོས་ནི། ཆོས་དང་རིག་གཞུང་གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན། བོད་སྐད་རང་གི་གཤིས་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱིས། ཉེ་ལམ་བོད་དང་ནུབ་ཕྱོགས་གི་ལོ་ཙཱ་བ་དེ་འདྲའི་ཚོད་ལྟ་བྱས་པར། རིག་ནུས་ཀྱི་ལོ་ཙཱས་དུས་ཡུན་ལྡབ་བཅུ་ལྷག་ཇེ་ཡང་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་པ་ཡིས་མཚོན། རིག་གཞུང་ནང་འདྲེན་དང་དུས་རབས་ཀྱི་རྗེས་ཟིན་པར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། དེ་འདྲའི་ཆེད་དུ་ད་ང་རང་ཚོས་རིག་གཞུང་ནང་འདྲེན་བྱས་ཏེ་ཧ་ཅང་གི་མྱུར་དང་མགྱོགས་རུ་འགྲོ་བས་རྒྱ་ཆེར་འགྲོ་བས་དེ་འདྲའི་ཕན་ཐོགས་རེད་ཨ་ད་ག་ནང་བཞིན་ད་ཕ་གོ་བསྒྱུར་དགོས་ངེས་ཡོད་པ་ཡིན་ན་ད་ག་རང་ཡང་དེ་འགྲོ་གི་རེད་དེ་བྱེད་དུས་ད་མགྱོགས་ཚད་རང་རེད་དེང་སང་གི་འཕྲུལ་ལས་དེ་གཅིག་དེ་ད་ཁོ་ཁོ་རང་འགྲོ་སྟངས་གཅིག་རེད་དེ་གཉིས་པ་དེ་ད་མགྱོགས་ཚད་དེ་ཤུགས་ཆེན་པོ་ཤོས་ཤིག་འགྲོ་གི་ཡོད་དུས་ང་ཚོས་ཀྱི་དུས་ཚོད་ཐུང་ཐུང་ཅིག་ནང་བྱེད་མ་ཐུབ་ན་ཡང་ཏེ་ལི་ཏེ་ལི་ཏེ་ལི་གོ་མགྱོགས་རུ་མགྱོགས་རུ་འགྲོ་དུས་ཨ་ནི་མ་འོངས་པ་ལོ་ལྔ་དྲུག་ནང་ཡང་ད་ལྟ་དེ་གོ་ནམ་རྒྱུན་འགྲོ་བཞིན་ཆགས་འགྲོ་གི་རེད་རེད་བ་ད་གོ་ད་སྔོན་མ་རྡོ་ཆས་རྙིང་མ་ནས་ད་ལྟ་བར་གྱི་དུས་རབས་ཀྱི་མང་པོ་ཞིག་ད་གོ།

ད་ཕྱོགས་ཐོག་ཁག་ལ་ཞུགས་དེ་ཉིན་གྱི་བོད་པའི་མཉེན་ཆས་སུ་ཉིན་སུ་འདྲ་གཅིག་ཡིན་ནས་ང་ཚོ་བེད་སྤྱོད་བཏང་ནས་ང་ཚོ་ད་ལྟ་དེ་འདྲའི་བེད་སྤྱོད་བཏང་ནས་ད་བཀོལ་སྤྱོད་བྱས་ནས་ད་གཅིག་གྱུར་རང་མཉེན་ཆས Application དེ་འདྲ་བཟོས་ཡོད་པ་ནི་ང་ཚོ་དགའ་བསུ་ཡོད་ཞུ། སྨོན་ལམ་རིག་ནུས་འགྲེམས་སྤེལ་གྱི་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་མཚོན། གཞུང་འབྲེལ་མི་སྣ་ཆེ་གྲས་ཧ་ཅང་མང་བོ་དང་ལྷག་པར་ཤེས་ཡོན་ཅན་དང་གཞོན་སྐྱེས་དོ་སྣང་ཅན་མང་བོ་ཞིག་བཅར་ཡོད་པས། སྨོན་ལམ་རིག་ནུས་གསར་སྐྲུན་གྱི་ནང་ཕྱག་ལས་གནང་མཁན་ཚོའི་རིག་ནུས་ཀྱི་རྣམ་གྲངས་སྡེ་ཚན་འདྲ་མིན་དུ་བཀར་ཏེ་ངོ་སྤྲོད་ཀྱང་གནང་ཡོད་པ་དང། རིག་ནུས་འདི་བཀོལ་སྤྱོད་བྱེད་པར་སྨོན་ལམ་རིག་ནུས་ཟེར་བའི་ཁ་བྱང་གི་སྟེང་ནས་འཇུག་ཐུབ་པ་སྟེ། ཟླ་བ་ཁ་ཤས་ཀྱི་རིང་རིན་མེད་ཀྱི་ལམ་ནས་བཀོལ་ཆོག་གི་ཡོད་ལ། སྨོན་ལམ་རིག་ནུས་གསར་པ་འདི་བཟོ་སྐྲུན་གྱི་འབྲེལ་ཡོད་ལས་མི་ཚོར། བཞུགས་སྒར་ཕོ་བྲང་དུ་གོང་ས་མཆོག་གིས་དམིགས་བསལ་མཇལ་ཁ་དང་འབྲེལ་ཏེ། སྨོན་ལམ་རིག་ནུས་ཀྱི་སྐོར་ཆེད་དུ་སྤྱན་བསྟར་ཞུ་བར་མགོན་པོ་གང་ཉིད་ནས་བསྔགས་བརྗོད་ཀྱང་ཕེབས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞེས་རོགས་གནང་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་ནང་ལྷོ་ཀོ་རི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་ནང་དངོས་ཁམས་ཚན་རིག་ཐོག་ཉམས་ཞིབ་པའི་ཕྱག་ལས་གནང་བཞིན་པ

ད་ཅིག་འབད་བརྩོན་གནང་ཆོག་རེད་ད་ག་ན་ཤེས་ཡོན་གྱི། ད་ད་ལྟའི་ཆ་ལ་ཨ་ནི། ལྷོ་ཀོ་རི་ཡ་ན་རྟེན་གཞི་བྱས་པའི། ཨ་ནི Seoul National University ན། ད་གཙུག་ལག་སློབ་གཉེར་ཁང་དེའི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་མུས་ཆགས་བསྡད་ཀྱི་འདུག་ཨ་ནི་ཁོ་རང་གི་ལོ་རྒྱུས་མདོར་བསྡུས་ཙམ་ཅིག་ཞུས་པ་ཡིན་ན། ད་ཅིག་གཞི་རིམ་གྱི་སློབ་སྦྱོང། མང་ཆེ་བ་དེ་ད་ད་ལྟ་དེ་བོད་ཕྲུག་ཁྱིམ་སྡེ་ནང་འདུག་ས་ཅིག་གནང། དེ་ནས། འཛིན་རིམ་བཅུ་བ་ནས་བཅུ་གཉིས་བར་དེ་ད་ལྟ་ང་ཚོ Dehradun ལ་ཆགས་པའི་བོད་ཁྱིམ་གྱི་ད་ལྟ་སེ་ལ་ཀུའི།

ཐོག་མར་ཁྱེད་རང་གིས་དཔེར་ན་གཞི་རིམ་གྱི་སློབ་སྦྱོང་རེད་རེད་བ། དེ་ཚོ་གཅིག་གནང་པའི་བརྒྱུད་རིམ་ལ་མ་གཅིག་ཕྱི་བལྟས་བྱས་པ་ཡིན་ན། ད་ལྟ་ད་ཁྱེད་རང་ཕ་གིར་ད་གཅིག་ལྷོ་ཀོ་རི་ཡ་གི་ནང་ལོགས་ད་གཅིག་གྲགས་ཆེ་བའི་གི་གཙུག་ལག་སློབ་གཉེར་ཁང་གཅིག་གི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད། ད་སློབ་སྦྱོང་དེ་གཙོ་བོ་གཅིག་ད་དེང་སང་འཛམ་བུ་གླིང་ནང་ལོགས་ལ་ཅིག་ཁ་ལོ། ད་སྐད་གྲགས་ཆེ་བའི་གི་ད་ཅིག་དངོས་ཁམས་ཚན་རིག། ད་ང་ཚོ་དབྱིན་སྐད་ནང་ཞུས་པ་ཡིན་ན Physics། དེ་ནང་ཐག་གཅོད་བྱས་འདུག་ད་འདི་ནང་ལོགས་མར་འཛུལ་བ་ཡིན་ན་ད་ནང་ལོགས་ནང་གསེས་དཔེ་མང་པོ་འདུག་ཨ་ལ། ཨ་ནི་ཁྱེད་རང་གིས་མ་ཅིག་ཕྱི་བལྟས་བྱས་ད་ལྟ་ཁྱེད་རང་དཔེར་ན་ཕ་གིར་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད་བ། ཅིག་ཕྱི་བལྟས་བྱས་པ་ཡིན་ན་ད་ལྟ་སོ་སོ་སླེབས་ས་ཡོད་རེད་བ། དེ་ཡིས་སོ་སོ་ཏག་ཏག་ཅིག་ལ་ངོས་འཛིན་གི་ཡོད་ནམ་ཡང་སྔོན་མ་ཆུང་ཆུང་སྐབས་སུ་ཁྱེད་རང་ལ་དམིགས་ཡུལ་ཅིག་ཡོད་པ་དེ་སྒྲུབ་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པས་ཡང་དམིགས་ཡུལ་འགྱུར་བ་བྱེད་ཀྱི་ཡོད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པས། ལའོ། ད་སྤྱིར་བཏང་ནས་དམིགས་ཡུལ་ལབ་ཡ་དེ་ཅིག་ད་སོ་སོ་གི་ག་ཚོད་ཅིག་མཐོང་རྒྱ་ཐོས་རྒྱ་ལ་བབས་པའི་དམིགས་ཡུལ་འགྱུར་བ་འགྲོ་གི། ཡིན་ན་ང་རང་ཆུང་དུས་ནས་ཡ་མཚན་པོ་རུ་བརྗོད་ཅིག་ད་བོད་པའི་སྤྱི་ཚོགས་ནང་ཡོད་རེད་དེ་ཡིན་པ་ཡིན་ན་དམིགས་ཡུལ་ཆེན་པོ་འཛིན་མཁན་ཅིག་ཡིན་རོགས། ང་རང་འཛིན་གྲྭ་བཞི་པ་དེ་བ་ཡིན་ན་དེ་འདྲའི་ཕྱི་ལོགས་ནས་མི་དེ་ཚོ་སྐད་ཆ་དྲིས་དུས་ཁྱེད་རང་ག་ཅིག་གི་ལབ་དུས་ང་རང་དེ Astronaut བྱེད་འདོད་པ་ཡོད་ལ་ལབ་སྲོལ་ཡོད། དྲང་པོ་བཤད་ན་ད་ལྟའི་ང་ཚོའི་གི་ཅིག་མཐུན་རྐྱེན་གི་ཆ་ནས་གོ་སྐབས་ཆ་ནས་ད་མི་སྲིད་པ་འདྲ་པོ་ཆགས་ཀྱི་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་ད། ཡིན་པ་ཡིན་ན་སྤྱི་བཏང་ནས་སོ་སོ་གི་ད་ཅིག་ཚན་རིག་ལ་ཆུང་དུས་ནས་སྤྲོ་བ་ཡོད་རོགས། ཡིན་པ་ཡིན་ན་ད།

ཨཱ་ནི་དེ་ནས་ད་འཛིན་རིམ་དགུ་པ་བཅུ་པ་སླེབས་དུས་ཨཱ་ནི་ང་ཚོས་ཚན་རིག་ཡིན་པ་ཡིན་ན་ཅིག། ད་སྔར་ལས་གཏིང་ཟབ་རུ་འགྲོ་དུས་ལྷག་པར་དུ་ད་ཅིག། ཨང་རྩིས་ཀྱི་ཐོག་ནས་ཅིག་དངོས་ཁམས་ཚན་རིག་དེ་མར་གཏན་འབེབས་བྱེད་ཡོང་དུས་དམིགས་བསལ་གྱི་ཨང་རྩིས་ཀྱི་ད་ཅིག་དེ། ད equation ཞུ་དགོས་རོགས། དེ་འབྲེལ་གྱི་ཐོག་ནས་སྟབས་བདེ་བོ་ཁ་ཤས་ཀྱི་ཐོག་ནས་ཨཱ་ནི་ཅིག། འཛམ་བུ་གླིང་འདིའི་ནང་ལོགས་སུ་ཨ་ནི་ཡོད་ཚད་ཀྱི་གཟུགས་ཅན་དངོས་པོ་གྱི་གཡོ་འགུལ་ག་འདྲས་བྱེད་ཀྱི་ཡོད་མེད

དེ་འདྲའི་བརྟག་ཡོང་དུས་སྤྱི་བཏང་ནས་ཉམས་ཞིབ་བྱས་ཏེ་དམིགས་ཡུལ་མེད་པ་ཡིན་ན་རོགས་ཆུང་དུས་ཡིན་པ་ཡིན་ན་ང་རང་གིས་ཅིག་སྤྲོ་སྣང་ཡོད་སའི་གི་སློབ་ཚན་འདི་ལ་མུ་མཐུད་ཅིག་ད་ཅིག་སློབ་སྦྱོང་བྱེད་གི་ད་ཅིག་དམིགས་ཡུལ་འདི་ངས་མུ་མཐུད་ཅིག་བསྡད་ཡོད་པ་ཅིག་ད་ད་ལྟའི་ཆ་ལ་ཡ་ཅིག་ཡོད་དྲན་གི་འདུག། ད་གོང་གསུངས་སོང་འཛིན་གྲྭ་བཞི་པ་ནས་ད་ཅིག་དམིགས་ཡུལ་ཆེན་པོ་བཅང་མཁན་ཅིག་ལ་སོ་སོའི་ངོས་ནས་ངོས་འཛིན་གནང་གི་ཡོད་འདུག་གསུངས་པ་རེད། ད་ང་ཚོ་ཕལ་ཆེར་འཛིན་རིམ་དེ་ཅིག་འཛིན་གྲྭ་འགྲོ་སྟངས་དེ་བྱས་པས་ན་ད་ལོ་མཉམ་འདྲ་པོ་ཆགས་ཡོང་གི་འདུག་ཉིས་སྟོང་བཅུ་གཅིག་བཅུ་གཉིས་ཡོད་ཡོད་འདུག་བ་འཛིན་གྲྭ་བཅུ་གཉིས་དུ་ཐོན་པའི་གནས་སྟངས་ཆགས་ཀྱི་འདུག་ད་དེ་སྔ་ངས་དྲན་པ་ལ་དྲན་པ་བྱས་པས་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྡ་སྟེང་བོད་ཁྱིམ་གྱི་ད་ཅིག་གླིང་ཀ་ཡིན་པ་ཡོད་དེ་འདྲས་ཅིག་སྐབས་སུ་བཀའ་ག་རེ་བསྩལ་ཡོད་རེ་ཞུས་པས་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་འབུམ་རམས་པའི་སློབ་སྦྱོང།

ནི། ཁྱེད་རང་གིས་བལྟས་པས་ན་དེ་དུས་སྐྱབས་མགོན་རིན་པོ་ཆེ་གིས་འབུམ་རམས་པའི་སློབ་སྦྱོང་གནང་དགོས་ཀྱི་འདུག་དེ་འདྲའི་སྒང་ལ་ང་ཚོ་ཆེད་ལས་པ་དེ་འདྲས་ཐོན་དགོས་ཀྱི་འདུག་བསྐྲུན་དགོས་ཀྱི་འདུག་ལ་བཀའ་སློབ་སྩལ་བ་རེད་རོགས། དེའི་སྐབས་སུ་དེ་འདྲ་ཚོར་ཡོད་ན། ཡང་འབུམ་རམས་པ་དེ་རྗེས་ལ་ཁྱེད་རང་གིས། ཅིག་ལྟོས་ལ་སོ་སོའི་སློབ་སྦྱོང་ནང་ལོགས་ལ་འཛུལ་བྱས་དབྱིངས་ཅིག་སླེབས། ད་དེའང་སོ་སོ་མུ་མཐུད་ད་ཅིག་བཤགས་བསྐྱོད་བྱེད་ཀྱིན་ཡིན་དེ་ནས་སོ་སོ་ལ་ངེས་པ་ཞིག་རྙེད་ཟེར་ར་བསམ་བྱས། དེ་ཕྱིན་པ་ཡིན་ན་ག་འདྲ་ཡིན་ན།
ད་སྤྱི་བཏང་འབུམ་རམས་པ་སློབ་སྦྱོང་བྱེད་ཡས་ལ་ད་རྐྱེན་མང་པོ་ཞིག་བྱས་ཡོད་རེད་བ། ད་ཁྱེད་རང་གོང་དུ་གསུངས་པ་ནང་བཞིན་རེད་གོང་ས་མཆོག་ཡང་ནས་ཡང་དུ་ད་ཅིག་ང་ཚོའི་རིགས་གཅིག་རྐང་འཛིན་བྱེད་དགོས་རེད་གསུངས་གི་འདུག་བ། ཅིག་སློབ་སྦྱོང་ག་རེ་བྱས་པ་ཡིན་ན་རིག་གནས་ག་རེ་ཡིན་པ་ཡིན་ན་དེ་ལ་ཅིག་སོ་སོའི་ཉམས་ཞིབ་ཀྱི་ལམ་ཞུགས་བྱེད་རེད་བ། ཨ་ནི་རིགས་གཅིག་རྐང་འཛིན་གནང་དགོས་རེད་ལ་ནི་དེ་འདྲའི་བཀའ་ཕེབས་དུས

གོང་ས་མཆོག་གིས་ད་ལྟ་བཀའ་ཕེབས་པ་འདི་གིས་ངས་ཏན་ཏན་རྐྱེན་བྱས་སོང་དྲན་གྱི་འདུག་གཅིག་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ད་སོ་སོའི་འགན་ག་ཚོད་ཡོད་ན་མེད་ན། ང་རང་འདྲ་པོ་ཅིག་ལ་དེ་འདྲའི་བྱེད་ཐུབ་ཡས་ཀྱི་ནུས་པ་ཅིག་དང་གོ་སྐབས་ཅིག་ཐོབ་ཡོད་རེད་པ། དེ་ཡིན་དུས་འདི་ཡང་ཅིག་ངས། བེད་སྤྱོད་མ་བཏང་བྱས་ཡང་ཅིག་ད་ཆུད་ཟོས་བཏང་བ་ཡིན་ན་རེད་ད། ང་རང་ཡིན་ན་ཕངས་པོ་འདྲ་པོ་ཅིག་མཐོང་སོང་ད། ཡིན་པ་ཡིན་ན་ངས་འབུམ་རམས་པ་བྱེད་པ་འདི་ཡང་ངས་ཅིག། བོད་པའི་སྤྱི་ཚོགས་ལ་ཅིག་ག་རེ་ལབ་དགོས་རེད་ཞབས་ཕྱི་ཞུ་བ་ཞིག་ཏུ་བྱས་དེ་འདྲས་ངས་ཞུ་གི་མེད་རོ་ང་རང་སོ་སོའི་ད་སྤྲོ་བ་ཡོད་ཙང་བྱས་པ་ཡིན་ཡིན་པ་ཡིན་ན་ད་ཅི་འདིའི་བརྒྱུད་ནས་ད་སྐུ་མདུན་གྱི་བཀའ་ཅིག་འགྲུབ་གི་རེད་བསམ་གྱི་འདིའི་ཡང་ཤུགས་རྐྱེན་ཏན་ཏན་ཐེབས་སོང་དྲན་གི་འདུག་ལགས། བདག་ཉིད་གནད་དོན་གལ་ཆེ་བ་གཅིག་དེ་ད་རིམ་པས་ད་ལྟ་ང་ཚོ་ད་ལྟ་དེ་བགྲོ་གླེང་ནང་ལོག་ལ་གཙོ་བོ་ཡང་ཁ་སང་ད་ཉིན་ཤས་གོང་ལ་ད་ལྟ་བོད་དཔེ་མཛོད་ཁང་གི་གོ་སྒྲིག་བྱས་པའི་གི་སྣང་ཚུལ་དང་གནས་ཚུལ་གྱི་བགྲོ་གླེང་ཐོག་ལ་དུ་ཁྱེད་རང་ཆ་ཤས་བཞེས་ཡོད་རེད་ཨ་ནི་ཁྱེད་རང་ཡང་ཅིག་ཚན་རིག་པ་ཅིག་ཡིན་པས་ཡིན་པ་གང་ཞིག་ལ་ཡང་ནང་ཆོས་ནང་ལོགས་ལས་སོ་སོའི་དཔེ་ཁོ་རང་ད་ཅིག་འཛུལ་བྱས་ཏེ་ཚན་རིག་དང་ནང་ཆོས་བར་གྱི་ཞིབ་བསྡུར་གྱི་ཐོག་ནས་དུ་སློབ་སྦྱོང་གནང་མུས་ཆགས་བསྡད་ཀྱི་འདུག་དེའི་སྐོར་ལ་ང་ཚོ་རིམ་པས་ཡོང་གི་ཡིན། ད་ད་ལྟ་ནུབ་ཕྱོགས་པས་ད་ལྟ་ང་ཚོ་རིགས་གཅིག་རྐང་འཛིན་ལ་གཟིགས་ཕྱོགས་དང། རྒྱ་གར་རེད། ཐ་ན་ཞིག་ང་ཚོ་བོད་པའི་སྤྱི་ཚོགས་ནང་རིགས་གཅིག་རྐང་འཛིན་སློབ་སྦྱོང་བྱས་པ་དེ་ལ་གཟིགས་ཕྱོགས་བར་ཁྱད་པར་ཅིག་གང་ངས་བཀའ་འདྲི་ཞུ་ཡ་ཆེ་གཙོ་བོ་དེ་ཡིན། དཔེར་ན་ང་དེ་སྔ་མཐོ་སློབ་ཡོད་པའི་སྐབས་སུ་ཕྲན་ཞིག་གོ་མྱོང། ཕྱི་རྒྱལ་འདྲ་བ་ཡིན་པས་ན་ད་ཅིག་གིས་རིགས་གཅིག་རྐང་འཛིན་ཟེར་ཙམ་པ། ད་ཨང་རྩིས་ཡིན་པས་ན། ཨང་རྩིས་ཀྱི་ནང་ལོག་ནས་ཁོ་སྡེ་ཚན་བྱེ་བྲག་བ་གཅིག་རང་ལ། འདི་སྒང་ཕྱིན་བྱས་ད། འདི་ཁོ་རང་སྒང་ལ་ཁོ་རང་མཐའ་བསྐྱལ་བྱས་ད་འདི་སྒང་ལ། ད་ཅིག་ང་ལས་ལྷག་པ་མེད་ཟེར་ཡ་ཆོག་ར། འདི་སྒང་དྲི་བ་ག་རེ་བཀོད་པ་ཡིན་ནའི་རེད། ད་སོ་སོས་གསར་གཏོད་ག་རེ་བྱེད་རྒྱུ་ཡིན་ནའི་རེད། ར་བ། ད་ང་ལས་ལྷག་པ་མེད་ལབ་ནས་དེ་འདྲའི་ཕྱི་རྒྱལ་ངོས་ནས་གནང་སྟངས་དེ་དེ་འདྲ་རེད། ད་རྒྱ་གར་ནང་ཡིན་པས་ན། ཨང་རྩིས་ལབ་ཙམ་པ་ཡང་སློབ་ཚན་ཆ་ཚང་རོགས་བྱོས་ར་ད་སྡེ་ཚན་ཚང་མ་དགོས་ཡ་རོགས་གྱིས་ང་ཚོ་བོད་པ་ནང་ལོག་ཚུལ་སྲོལ་རྒྱུན་གྱི་རིག་གནས་ལ་ཅིག་བལྟས་བལྟས་པས་ན་དགེ་བཤེས་ལྷ་རམས་པ་ཟེར་ཙམ་པ་ད་ང་ཚོ་དེང་སང་ཕྱི་རྒྱལ་གྱི་འབུམ་རམས་པའི་ལས་ཀྱི་གནས་ཚད་དེ་གཅིག་པ་རེད་དོ་ད་གཞུང་ཆེན་བཀའ་པོད་ལྔ་ད་ཆ་ཚང་གཟིགས་དགོས་ཀྱི་ཡོད་རེད་བ་དེ་གཉིས་བར་ཧེ་བག་རོགས་གང་འདྲས་གཟིགས་ཡོད་ན། ད་རེད་སྤྱི་བཏང་ནི་ད་འདི་རེད། ང་ཚོའི་གིས་སྔར་གཏན་འབེབས་བྱས་བྱ་བྱོས་ཀྱི་ད་ཅིག་ཨང་རྩིས་ཀྱི་ད་དཔེར་བྱས་ན་ཨང་རྩིས་འདྲ་བོ་ཆ་མཚོན་པ་ཡིན་ན་རོགས། ད་ཨང་རྩིས་ནང་འབུམ་རམས་པ་བྱས་པ་ཡིན་ན་དེ་ནང་ཁྱེད་རང་གསུངས་པ་ནང་བཞིན་གྱི་ནང་གསེས་ཀྱི་སྡེ་ཚན་མང་པོ་ཅིག་ཡོད་རོ། ཨ་དེ་ནང་ལོགས་ད་འབུམ་རམས་པའི་ཀྱི་དམིགས་ཡུལ་ག་རེ་ཞུས་པ་ཡིན་ན་སྔར་མེད་པ་ཅིག་གསར་པ་ཅིག་སོ་སོས་རྙེད་པ་བྱས་ཏེ་རོ། སྔར་ཡོད་པ་དེ་སྒང་ལ་མཁས་པ་ཆགས་པ་ཙམ་འབུམ་རམས་པ་རྩིས་ཀྱི་མ་རེད་རོ། ཨ་ནི་སྔར་མེད་པ་ཅིག་གསར་པ་ཅིག་སོ་སོས་བཤད་པ་ཡིན་ན་རང་བཞིན་གྱི་དེའི་ཐོག་ལ་ད་བརྗོད་བྱ་དེའི་ཐོག་ལ་སོ་སོའི་མཁས་པ་ཆགས་འགྲོ་རོ། གང་ལབ་ན་འདི་སྒང་ལ་ད་གཞན་དང་མི་འདྲ་བར་སོ་སོའི་དུས་ཚོད་བཏང་ཡོད་རོ། ད་འདི་གི་ཅིག། ནང་གསེས་ཀྱི་གནད་དོན་མང་པོ་ཅིག་རོ། སོ་སོའི་གནད་འགག་མང་པོ་ཅིག་ད་སོ་སོ་མ་གཏོགས་མི་གཞན་པས་མཁྱེན་གྱི་མ་རོ། དེ་ཡིན་དུས་རང་བཞིན་གྱི་འདི་ཐོག་ལ་སོ་སོའི Expert མཁས་པ་ཆགས་འགྲོ་དོ། ད་ད་ལྟ་གཅིག་ནས་ད་ད་ག་རང་འདི་ཐོག་ནས་མཁས་པ་ཅིག་དེ་ཡོད་རེད་ཡིན་པ་ཡིན་ན། གཞི་རྩའི་གི་རྨང་ཨང་རྩིས་ཀྱི་རྨང་གཞི་ཅིག་ཡོད་རོ། དཔེར་ན་ཆ་བཞག་ན་ཨང་རྩིས་ཀྱི་གོ་རྟོགས་དེ་ག་ལ་གང་འཚམ་ཅིག་མཐོ་པོ་མ་སླེབས་པ་ཡིན་ན་འབུམ་རམས་པའི་ཉམས་ཞིབ་ལ་ཞུགས་ཐུབ་ཀྱི་མ་རེད། རེད་བ། དེ་ཡིན་དུས་ཨང་རྩིས་འབུམ་རམས་པའི་སློབ་སྦྱོང་བྱེད་མཁན་ཅིག་ཡིན་ན། ཁོ་རང་གི་ད་ཅིག་ནང་གསེས་ཀྱི་སློབ་ཚན་མང་པོ་ཅིག་ཡོད་རེད་བ་དེ་ནང་ལོག་དེ་ལ་ག་ལ་གང་འཚམ་གྱི་གོ་རྟོགས་ཡག་པོ་ཅིག་ཡོད་རེད། ཡིན་པ་ཡིན་ན། བརྗོད་གཞི་ཡོད་ཚད་ཐམས་ཅད་ནང་ལོག་ལ་ཡང་ཁོ་རང་གིས་ཅིག་གསར་གཏོད་བྱེད་ཐུབ་ནི་བྱེད་ཐུབ་མ་རེད་བ། དེ་ཡང་ཅིག་དུས་དང་སོ་སོ་གྱི་ནུས་པའི་དབང་གིས་རེད་བ། ཡིན་པ་ཡིན་ན་དེ་རྨང་གཞི་གི་ད་གོ་རྟོགས་དེ་ཏན་ཏན་དགོས་རེད་རྨང་གཞི་གི་གོ་རྟོགས་དེ་ཡང་ང་ཚོ་འཛིན་རིམ་བཅུ་པ་ཐོན་པ་དང་བཅུ་གཉིས་ཐོན་པ་ཙམ་མ་རེད་བ། ད་ནི་ཉེ་བའི་གཙུག་ལག་རབ་འབྱམས་པ། དེ་མ་ཡིན་པ Masters གྱི་སློབ་སྦྱོང་ཡོད་རེད་བ། དེའི་བར་དུ།

ད་ཅིག་མདུན་ལམ་སློབ་སྟོན་པ་མང་ཆེ་བ་ཅིག་བསམ་བཏང་ཕྱོགས་དེ་དེ་འདྲ་བྱ་དགོས་འདུག་གལ་ཏེ་སློབ་ཕྲུག་དེའི་འཛིན་གྲྭ་ནང་ལོགས་ལ་ཆ་བཞག་ན་ཨང་ཀི་དང་པོ་གཉིས་པ་ཅིག་ལེན་བསྡད་ཀྱི་ཡོད་པ་ཡིན་ན་མ་འོངས་པར་མདུན་ལམ་དེ་ངེས་པར་དུ་ཁོ་རང་ཚན་རིག་སྡེ་ཚན་ནང་འགྲོ་དགོས་ཡོད་པ་རེད་འདྲ་ཞོག་ར་འཛིན་གྲྭ་བཅུ་གཅིག་བཅུ་གཉིས་ནས་མ་རེད་བ། དེ་འདྲ་ཡིན་ང་ཚོ་ད་ཁུར་ཡོད་ཅིག་ཡོད་རེད་བ། ཨ་ནི་ད་ཁྱེད་རང་གིས་གོང་གསུངས་སུ་ད་ཅིག་སོ་སོ་འཛིན་གྲྭ་བཞི་པ་དང་དེ་དུས་ནས་ཁོ་རང་ཚན་རིག་ལ་སྤྲོ་བ་ཞུགས་ཡོད་གསུང་གི་འདུག་བ། ཨ་ནི། ད་ལྟ་ཁྱེད་རང་མཉམ་དུ་ལ་དེའི་སྐབས་སུ་སློབ་ཕྲུག་མང་པོ་མཉམ་དུ་ཡོད་རེད། རྗེས་ལ་འཛིན་རིམ་བཅུ་གཉིས་དང་བཅུ་གཅིག་བཅུ་གཉིས་ཆ་ཚང་ཚན་རིག་ནང་སློབ་སྦྱོང་བྱེད་མཁན་མང་པོ་ཞིག་ཅིག་མཉམ་དུ་ཕེབས་ཡོད་རེད་བ། ད་ལྟ་མར་གཅིག་ཕྱིར་ལྟ་བྱས་པ་ཡིན་ན། ཨ་ནི། ཁྱེད་རང་མཉམ་དུ་ལ་དངོས་གནས་ཅིག་ཚན་རིག་ལ་སྤྲོ་བ་ཡོད་མཁན་དང་ཁྱེད་རང་གིས་ད་འཛིན་གྲོགས་རེད་ངོ་ཤེས་པ་རེད། ག་ཚོད་ལམ་ཁ་འདིའི་སྒང་ཏག་ཏག་ཅིག་བསྐྱོད་ཐུབ་ཡོད་ན། ད། འདི་རེད་དཔེར་བྱས་ན།
ད་སོ་སོ་གི་སྤྲོ་བ་ཡོད་ན་ཡང་ད་ཅིག་མཐུན་རྐྱེན་མང་པོ་ཞིག་འཛོམས་དགོས་ཏོ། མཐུན་རྐྱེན་དེ་མ་འཛོམས་པ་ཡིན་ན་ད་སོ་སོའི་བྱེད་འདོད་ག་ཚོད་ཡིན་པ་ཡིན་ན་ད་སོ་སོ་སོ་སོའི་གི་ཅིག་ནང་མི་གི་དཔལ་འབྱོར་གནས་སྟངས་རེད་གང་ཅིའི་ཐད་ནས་ད་ཐུབ་མ་ཐུབ་གི་དྲི་བ་དེ་སླེབས་ཀྱི་རེད་བ་ད་དེ་ང་ཚོའི་དངོས་ཡོད་གནས་ཚུལ་རེད་བ་དེ་ཞུ་དགོས་རེད་དེ་ཡིན་དུས་ད་དེའི་ཚེ་དུས་དུས་ད་ང་ཚོའི་ཅིག་ཤེས་རིག་ལྷན་ཁང་རེད་དེ་མིན་བོད་ཁྱིམ་སློབ་གྲྭ་རེད་ད་ཚོགས་པ་མང་པོ་ཞིག་གི་ཐོག་ནས་ད་ཅིག།

པའི་གཞི་མཐུན་དངོས་ཁམས་ཚན་རིག་རང་ཐོག་ཏུ་སྣང་བའི་ཁོ་རང་ཡིན། ང་གཉིས་སྔོན་མ་ཆུང་དུས་གཅིག་པ་ཡིན་དེ་འདྲའི་བརྗོད་གཞི་དེ་འདྲའི་ཁར་སྤྲོ་བ་ཡོད་ག་དུས་དུས་ཚོད་སྟོང་པ་ཡོད་ན་དེ་འདྲའི་སྒང་ལ་ང་གཉིས་ཕན་ཚུན་དྲི་བ་བཏང་བགྲོ་གླེང་བྱེད་མཁན་རང་ཡིན། དེ་ལྟ་ཡིན་དུས་ཁོ་རང་ལ་ཡང་དེ་འདྲའི་གོ་སྐབས་ཀྱི་བརྒྱུད་ནས་གཅིག་སོ་སོ་གྱི་སྤྲོ་སྣང་ཡོད་སའི་ཀྱི་སློབ་ཚན་ལ་མུ་མཐུད་བྱས་ནི། རིགས་གཅིག་རྐང་འཛིན་གནང་བྱས་འབུམ་རམས་པ་ཐོན་ཡས་ཀྱི་གོ་སྐབས་ཅིག་བྱུང་གོ་སྐབས་ཐོན་པ་མ་ཟད་རྩྭ་ཐང་དེའི་ཆ་ལ་ཞིབ་འཇུག་གི་ལྟེ་གནས་ལ་ཞུགས་ཡོད་རུང།

ད་གཅིག་གྲྭ་བཙུན་ཙམ་གྱིས་སློབ་གཉེར་གནང་ཡ་ཅིག་མ་རེད། མི་སྐྱ་རེད་གཞོན་སྐྱེས་རེད་ད། ཚང་མས་ངེས་པར་དུ་སློབ་སྦྱོང་གནང་དགོས་ཀྱི་ཡོད་རེད་ཟེར་ནས་ད་བཀའ་ནན་ཡང་ནས་ཡང་དུ་སྩལ་གནང་གི་ཡོད་རེད་བ། ཁྱེད་རང་དཔེར་ན་གཅིག་ནང་ཆོས་ལ་དབྱིངས་སླེབས་སྟངས་རེད། ད་ང་ཚོ་ཆུང་ཆུང་སྐབས་སུ་ནང་ཆོས་ཀྱི་གཅིག་སྒང་ལ་བསམ་བཏང་སྟངས་དེ་མང་ཆེ་བ་གཅིག་གཅིག་མཚུངས་འདྲ་ཆགས་འགྲོ་གི་ཡོད་ར། དཔེར་ན་ད་གཅིག་འབུ་མ་གསོད་ཨ་ནི།

ལམ་ཁ་མི་འདྲ་བ་བརྒྱུད་ནས་ཡོང་སྲིད་ཀྱི་རེད་བསམ་གྱི་འདུག་བ། ང་འདྲ་བོ་བྱས་པ་ཡིན་ན་ཐོག་མར་ནང་ཆོས་ལ་དབྱིངས་སླེབས་དེ་ལྟ་གྲུབ་ཀྱི་ཆ་ནས་སླེབས་སོང། དེ་འདྲའི་ང་ཚོ་འཛིན་རིམ་དགུ་པ་བཅུ་པ་ཡིན་དུས་ང་ཚོ་དེའི་དུས་ཀྱི་ད་ལྟ་བོད་ཡིག་དགེ་ལགས་རྒྱའི་བུ་རུ་ལ་ཡོད་རེད་ཟེར་ལ་དགོས་ལ། ཁོ་རང་གིས་ད་ཅིག་སྟོང་པ་ཉིད་ཀྱི་ལྟ་བ་དང་དེ་འདྲའི་ངོ་སྤྲོད་གནང་ཡོང་དུས་ད་ག་ཚོད་གོ་ན་མ་གོ་ན་ཡང་ཚིམ་པོ་གཅིག་འདུག་བསམ་གྱི་སོ་སོ་ལ་ད་དེ་འདྲའི་ཚོར་སྣང་ཅིག་སླེབས་ཀྱི་འདུག་ཨ་འདི་བྱས་ནས་ད་ལྟ་གོང་ས་མཆོག་དང་ལྷན་དུ་ད་ལྟ་ནང་པའི་མཁས་པ་དང་ཚན་རིག་པ་དེ་ཚོ་བགྲོ་གླེང་གནང་ཡོང་དུས། ང་རང་ཚན་རིག་སྤྲོ་སྣང་ཡོད་དུས་རང་བཞིན་གྱིས་ཚན་རིག་དང་ནང་ཆོས་ལ་ཅིག་དེ་འདྲའི་གྱི་བགྲོ་གླེང་བྱེད་སའི་གྱི་ཀ་མེད་གནང་སའི་གྱི་གཞི་ཅིག་འདུག་རང་ཐུན་མོང་བའི་གཞི་ཅིག་འདུག་དེའི་ཁར་རེད་ལ་ཅིག་ད་རྩད་གཅོད་བྱེད་འདོད་སླེབས་བྱས་ཨ་ནི་ནང་ཆོས་གྱི་ད་དེ་དཔེ་ཆ་དེ་འདྲ་བལྟས་པ་ཡོད་ན་རེད་དེ་འདྲ་ཡིན་ན་ཉེ་ལམ་བསམ་བཏང་བ་ཡིན་ན་ད་ནང་ཆོས་ལ་ངའི་བསམ་པ་ལ་ཅིག་ང་རང་འདྲ་བོ་བྱས་པ་ཡིན་ན་ཅིག་ད་མུ་མཐུད་བྱས་རང་ད་ཅིག་རྒྱུན་རིང་པོ་རིང་ཁར་ད་ཅིག་དོན་གཉེར་བྱེད་ཀྱི་ད་འདུན་པ་སླེབས་ལ། ཨ་ལིང་མི་ལ། བདེན་པ་བཞི་ཐོག་ནས་བསམ་བློ་བཏང་བ་མིན་ན་བསམ་གྱི་འདུག་ར་ད་ཅིག་སོ་སོ་དངོས་གནས་ཁོ་ར་སོ་སོ་ལ་ཅིག་མི་བདེ་བ་ཅིག་ཡོད་ན་སྡུག་བསྔལ་སྡུག་བསྔལ་བའི་རང་བཞིན་ཅིག་སོ་སོར་ག་ཚོད་ར་འཕྲོད་ན་མ་འཕྲོད་ན། སེམས་ཀྱི་དཀའ་ངལ་ཡོད་ན་ག་ཡིན་ན་ད་ཅིག་སོ་སོ་དེ་འདྲའི་དེ་འདྲའི་སེལ་ཡས་ཀྱི་ཐབས་ཤེས་དེ་ད་ནང་ཆོས་ནས་ཅིག་སྟོན་དགོས་འདུག་སྟོན་ཡས་འདི་ཡི་ཅིག་བསླབ་བྱ་ཙམ་མ་ཡིན་པ། དངོས་ཡོད་གནས་ཚུལ་གཞི་དངོས་པོ་ལ་བག་རྒྱག་བྱེད་རོགས་ཨ་ནི་ལམ་དང་འབྲས་བུའི་རྣམ་གཞག་གསུངས་གྱི་འདུག་བ་གཞི་ལམ་འབྲས་བུའི་རྣམ་གཞག་ཐོག་ནས།

ཨོ་དེ་འདྲ་འགྲོ་ཅི། ལགས་སོ། ད་ཡང་དུས་རྒྱུན་ཡང ྋགོང་ས་མཆོག་གིས་ད་ཅིག་ནུབ་ཕྱོགས་པའི་ཚན་རིག་མཉམ་དུ་ལ་བཀའ་མོལ་གནང་པའི་སྐབས་སུ་ཡིན་པའི་ནི་རེད། ད་དུས་རྒྱུན་ཅིག་ཀ་ད་མི་མང་འདུ་འཛོམས་ཆེན་པོ་ཡོད་ས་ལ་ཡང་ནས་ཡང་དུ་བཀའ་སྩལ་ད་ཅིག་དེ་ད་ལུང་འདྲེན་གྱི་ཐོག་ནས་ད་ལྟ་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན། ད་ཁྱེད་རང་ཚན་རིག་པ་ཅིག་རེད། ཨ་ནི ྋསྐྱབས་མགོན་མཆོག་གིས་གསུང་གི་ཡོད་རེད་ནང་ཆོས་དང་ཚན་རིག་གཉིས་ད་ཅིག་ཀ་མཉམ་དུ་མཉམ་དུ་འགྲོ་ཐུབ་ཀྱི་ཡོད་རེད། ཨ་ནི། ཁྱེད་རང་གིས་ཅིག་གཟིགས་པས་ན་ནང་ཆོས་དང་ཚན་རིག་བར་ལ་འདྲ་བའི་ཆ་དང་འདྲ་བའི་ཆ་ག་རེ་ཡོད་མེད་ད་མི་འདྲ་བའི་ཆ་ག་རེ་ཡོད་མེད་རེད་བ་ད་ཚན་རིག་གིས་ཇི་ལྟར་ནས་ལྟ་བ་གོ་ར་ངེས་པར་དུ་མཐོང་དགོས་ཀྱི་ཡོད་རེད་བ་ད་མངོན་སུམ་གྱི་ཐོག་ནས་ར་མཐོང་དགོས་ཀྱི་ཡོད་ནང་ཆོས་ནང་ཡིན་པས་ན་ད་ང་ཚོ་རྗེས་དཔག་རེད་ད་ཅིག་མང་པོ་ཞིག་ཅིག་ཚད་མས་གྲུབ་ཡ་ལ་སོགས་པ་ད་མང་པོ་བྱུང་གི་འདུག་བ། ཁྱེད་རང་གི་སློབ་ཚན་དང་སློབ་སྦྱོང་བྱས་པའི་བརྒྱུད་རིམ་ནང་ལོགས་ད་ད་ཅིག་སོ་སོ་སློབ་ཚན་དེ་ག་རང་སོ་སོ་ད་བུ་རམ་པ་ཐོན་དེ་ནས་ངེས་པ་ཞིག་རྙེད་དེ་ཡོད་རེད་ཨ་ནི། ཚུར་ཕྱོགས་དེ་ནང་ཆོས་སློབ་སྦྱོང་བྱས་ཡོད་དུས་དེ་རང་གཉིས་ཕར་ཞིབ་བསྡུར་བྱས་པས་ན་འདྲ་བའི་ཆ་དང་མི་འདྲ་བའི་ཆ་ག་རེ་ག་རེ་གཟིགས་ཀྱི་ཡོད་ན། ལགས་སོ། ད་དེ་ལྷག་པར་དུ་ད་ལྟ་ང་ཚོས་བགྲོ་གླེང་འཚོགས་ཡོད་རེད་བ་ད་དེ་ནས་གསལ་ཡོང་གི་འདུག་ནང་ཆོས་དང་ཚན་རིག་བར་རྒྱ་ཆེ་བཀའ་མོལ་གྱི་སླད་དུས། གཞི་རྩ་ནས་ད་ཅིག་ནང་ཆོས་དང་ཚན་རིག་གཉིས་ཀ་ལ་ཐུན་མོང་བའི་ཆ་ག་རེ་ཞུས་པ་ཡིན་ན་ནང་ཆོས་ཡིན་པ་ཡིན་ན་ད་གཞི་ལམ་འབྲས་བུའི་རྣམ་གཞག་ཅིག་གསུངས་ཡོང་དུས།

ད་མི་འདྲ་བའི་ཆ་ཞུས་པ་ཡིན་ན་མང་པོ་ཞིག་ཡོད་རེད་ཡང་དེ་ང་ཚོས་ངོས་ལེན་བྱེད་དགོས་རེད་བ། དཔེར་ན་ཆ་བཞག་པ་ཡིན་ན་ཚན་རིག་གིས་ད་ལྟའི་ཆ་ལ་ཅིག་གཟུགས་མེད་ཀྱི་ཤེས་པ་ལབ་ཡས་ཀྱི་སྐད་ཆ་ཡོད་མ་རེད་རེད་བ་ཚན་རིག་ནང་ལོགས་ལ་ཕྱོགས་གཅིག་ནས་ཁ་ཆེ་ནས་ལབ་ཡིན་ན་ད་ལྟ་ང་ཚོས་དངོས་སུ་ཨ་ནི་མངོན་ཡས་དེ་འདྲ་གང་ཡང་མི་འདུག་བ་མཐོང་ཡས་དེ་འདྲ་གང་ཡང་ཡོད་མ་རེད་བ་ཤེས་པ་ལབ་ཡས་དེ་ང་ཚོས་འཕྲུལ་ཆས་ཀྱི་བརྟག་དཔྱད་བྱས་བྱས་མཐོང་ཡས་གང་ཡང་མི་འདུག་བ། དེ་ཡིན་དུས་ཕྱོགས་གཅིག་ནས་ཤེས་པ་ལབ་ཡས་ད་ལྟའི་ཆ་ལ་རེད་ད་རྗེས་མ་འགྱུར་བ་ཕྱིན་ས་རེད་བ་འགྲོ་ས་རེད་བ། ད་ལྟའི་ཆ་ལ་ཤེས་པ་ལབ་ཡས་དེ

ང་ཚོས་དབང་པོའི་ཤེས་པ་ལ་མངོན་དུ་གྱུར་པ་གང་ཡང་ཡོད་མ་རེད། དེ་ཡིན་དུས་རྡུལ་ཕྲན་གྱི་རྣམ་གཞག་མང་པོ་ཅིག་ང་ཚོས་དངོས་པོ་རགས་པའི་ལས་ཀ་བྱེད་སྟངས་ནས་ཕར་དཔོག་ཡས་ཅིག་རེད་འདུག། རིག་པ་བཏང་བྱས། ཚན་རིག་གིས། རྡུལ་ཕྲན་རང་ལ་མངོན་སུམ་དུ་ཕར་དཔྱད་པ་བྱེད་ཅིང་མངོན་སུམ་གྱི་རྣམ་པ་ཅིག་ཤར་དེ་ལ་ཨ་ནི་ང་ཚོས་དཔྱད་པ་བྱེད་ཅིང་འགྲོ་དགོས་རོགས། དེ་འགྲོ་དུས་སྐབས་རེ་སྐབས་རེ་ཡང་མི་མཐུན་པའི་ཆ་ཐོན་གྱི་མེད་ནའང་དྲན་གྱི་འདུག་རོགས། དཔེར་བྱས་ན་ང་ཚོས་དངོས་པོ་རགས་པའི་ལས་ཀ་བྱེད་སྟངས་ནས་རྡུལ་ཕྲན་དཔོག་པ་དང་དངོས་སུ་ཕ་གི་ལ་ད་ལྟའི་སྣང་ཚུལ་གྱི་དབང་དུ་བཞག་རོགས་གནས་ཚུལ་ལ་ག་འདྲའི་ཡིན་མིན་བརྟག་དཔྱད་བྱེད་ཡོང་དུས་ཨ་ནི་མི་མཐུན་པ་ཐོན་ཡོང་གི་འདུག་ཨང།

ནུབ་ཕྱོགས་པའི་ཚན་རིག་སོགས་ཁོ་རང་ཚོ་ལ་དགོས་མཁོ་དང་ཁོ་རང་ཚོའི་ཁེ་ཕན་ལ་དམིགས་ནས་ཁོ་ཚོར་ཁེ་ཕན་མང་པོ་ཡོད་རེད། ཚུར་ང་ཚོ་ནང་པའི་ངོས་ནས་ཡོད་ར། ནང་ཆོས། ལྷག་པར་དུ་ད་འདི་ན་མཉམ་ཞུགས་གནང་མཁན་མང་ཆེ་གཙོ་བོ ྋགོང་ས་མཆོག་བྱས། དེ་ནས་ད་ང་ཚོ་གདན་ས་ཁག་གི་ད ྋདགའ་ལྡན་ཁྲི་རིན་པོ་ཆེ་ནས་བྱས་ནས་ད་ཅིག ྋ་བྱང་རྩེ་རེད་དེ་ནང་བཞིན་གྱི་ད་ཅིག་བླ་མ་དབུ་མཛད་རེད། མཁན་པོ་རེད། ཆ་ཚང་ཡོད་དུས་བསམ་པ།

སྤྱིའི་ཆ་འཆལ་བ་ཡིན་ན་རུང་བ་ད་དེའི་གོང་ཞུས་ཀྱི་གལ་ཆེན་དོན་ཆེན་གཅིག་ལ་གཟིགས་བྱས་ཨ་ནི་ད་ཅིག་དེང་སང་ཆ་མཚོན་པ་ཡིན་ན་ད་ད་ད་ངའི་ཤེས་ཡན་ལ་ད་ད་ཅིག་བཤད་གྲྭ་མང་པོ་ཅིག་གདན་ས་ཁག་ལ་ད་ཚན་རིག་བསྟི་གནས་ཁང་བཙུགས་ཡོད་རུང་བ་ཨ་ནི་དགེ་ལུགས་རྒྱུགས་སྤྲོད་ཡིན་པ་ཡིན་ན་ཚན་རིག་གི་ཆ་ཤས་ཤིག་ཏུ་བ་དེ་འདྲས་ཡོད་པ་དེ་ཅིག་ཚུ་ང་ཚོས་བོད་རྒྱུད་ནང་བསྟན་ལ་ཁེ་ཕན་ཅིག་མེད་པ་ཡིན་ན་ངས་དེ་འདྲས་ཀྱི་ཅིག་སྐུ་ལས་བསྐྱོན་དགོས་ཆགས་ཀྱི་མ་རེད་བསམ་གི་འདུག་རུང་བ་ཨ་ནི་དེ་འདྲས་ཅིག་གལ་ཆེ་དོན་ཆེན་ཅིག་ལ་གཟིགས་བྱེད

དེང་སང་གི་ཚན་རིག་ལ་མ་བྱ་ཆེར་མཁྱེན་པ་ཡིན་ན་གཏིང་ཟབ་པོ་ཅིག་དང་ཡོངས་རྫོགས་པ་ཅིག་བཤད་ཁག་པོ་རེད་བསམ་གྱི་འདུག་ད་དེ་མ་ཤེས་པའི་དབང་དུ་བཏང་ཕྱིར་ང་ཚོའི་ད་ལྟ་བར་དུ་སྐྱེས་བུ་དམ་པ་མང་པོ་བྱུང་བ་རེད་ཁོ་རང་ཚོ་ས་དང་ལམ་གྱི་ཡར་རང་ས་ལམ་བགྲོད་བྱས་ཕྱིན་པ་རེད་འདི་རེད་དེ་ཡིན་པ་ཡིན་ད་ཡང་ད་ལྟའི་དུས་ལ་དུས་རབས་ཉེར་གཅིག་པའི་ནང་ལོགས་ལ་ཅིག་ནང་པའི་ཆོས་འདི་ཡང་ཅིག་མ་ཉམས་པ་བྱས་ཨ་ནི་ད་ལོ་བརྒྱ་ཕྲག་ཁ་ཤས་ཀྱི་རིང་ལ་གནས་ཐུབ་པ་གནས་ཐུབ་པ་ཙམ་མ་ཡིན་པ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ང་ཚོས་ཉམས་ལེན་བྱེད་ཡ་འདི་གནས་པ་ལ། ངའི་བསམ་པ་ལ་ད་དེང་དུས་ཀྱི་མིའི་གི་བསམ་བློ་འཁྱེར་ཕྱོགས་དང་ཁོ་རང་ཚོ་གི་ག་རེ་ལ་ཆ་བཞག་མ་བཞག་འདི་ལ་དཔགས་པའི་འགྲོ་དགོས་རོ། ཨ་ནི་དེང་སང་ང་ཚོ་ཡིན་པ་ཡིན་ན་ཅིག་གཞི་དངོས་པོའི་རྣམ་གཞག་འདི་ད་གཞི་དངོས་པོའི་རྣམ་གཞག་ཕྱི་གཟུགས་ཅན་གྱི་རྣམ་གཞག་འདི་ད་ཚན་རིག་ནས་ད་རབ་དང་རིམ་པ་གཏིང་ཟབ་པོ་ཞེ་པོ་ཅིག་གསུངས་ཡོད་རོ་ད་ག་ཚོད་ཁས་ལེན་བྱས་ན་མ་བྱས་ན་རོ་འདི་གསུངས་ཡོད་རེད། ཨ་ནི་འདི་ལ་དཔགས་པའི་ང་ཚོ་གི་ཅིག་ནང་ཆོས་ལ་འདི་ཏན་ཏན་ལས་ཁས་ལེན་ཡོད་རེད་དྲན་གྱི་འདུག་རོ། ད་འདི་གི་ངས་གོང་དུ་ཞུས་པ་ནང་བཞིན་རེད་མཐོང་བ་མངོན་གྱུར་གྱིས་གནོད་ཀྱི་ཡོད་ན

བརྩོན་འགྲུས་བྱས་པ་ཡིན་ན་རང་བཞིན་གྱི་མགོ་ཚོད་ཀྱི་རེད་རོགས་གོ་རྟོགས་འཕེལ་གྱི་རེད་གོ་རྟོགས་འཕེལ་ན་བརྒྱ་ཆ་ཤུགས་ཀྱིས་བརྒྱ་ཆ་ཡག་པོ་ལེན་གྱི་རེད་དྲན་གྱི་འདུག་ངས་དེ་ཡིན་ན་གནད་འགག་ཆེ་འདི་དྲི་བ་བཏང་ཡ་དང་སྤྲོ་སྣང་འཕེལ་སྤྲོ་སྣང་མ་འཕེལ་བ་ཡིན་ན་དྲི་བ་ཡོང་གི་མ་རེད་རོགས་ཚན་རིག་ལ་ཡ་དེ་དྲི་བ་མ་བཏང་བ་ཤེས་ཡ་ཡོད་མ་རེད་ཚན་རིག་དང་དེ་འབྲེལ་གྱི་རིག་གནས་འདི་ཚོ་ཁག་དེ་དེ་ཡིན་ཙང་ངས་གནད་འགག་ཆེ་ཤོས་དེ་ཁོར་ཡུག་ཅིག་བསྐྲུན་པ་ཡིན་ན་དྲི་བ་བཏང་ས་དང་དོགས་པ་བསླངས་སའི་གི་ཁོར་ཡུག་ཅིག་བསྐྲུན་པ་ཡིན་ན།

སློབ་སྦྱོང་ཡིན་པ་ཡིན་ནའང་འདྲ། ཕྱག་ལས་ག་འདྲ་ཞིག་གནང་གི་ཡོད་པ་དེ་སྤྲོ་སྣང་ཡོད་པ་ཡིན་ན་རོ། ཨ་ནི། དེ་གི་ཐོག་ནས་ད་སོ་སོ་ཅིག་ག་ལོར་འདི་ག་ལ་ཤར་བསྐྱོད་བྱེད་ཐུབ་ཡ་ད་མུ་མཐུད་ནས་འགྲོ་ཐུབ་ཀྱི་ཡོད་པ་དེ་ད་དེ་རིང་མཛུབ་སྟོན་ཞེ་པོ་ཞིག་གནང་སོང། ཨ་རབ་ག་ལ་དེ་རིང་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ་བཀའ་དྲིན་ཆེ། ལགས་སོ་ཐུགས་རྗེ། གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནི་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ནང་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www. dot rfa. dot org ཡིན།

གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ཉི་ཧོང་གི་སྲིད་བློན་མཆོག་གིས་ཧྥི་ལི་པིན་མཉམ་སྲུང་སྐྱོབ་ཀྱི་ལས་དོན་མཉམ་འབྲེལ་གནང་རྒྱུ་ཡིན་ལུགས་ནན་བརྗོད་གནང་འདུག། ཨོ་སྟྲོ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བྷེ་ནིས་མཆོག་རྒྱ་ནག་ཏུ་གཟིགས་སྐོར་གནང་བཞིན་པ་དང་ཁོང་ནི་མི་ལོ་བདུན་ཙམ་གྱི་རྗེས་སུ་ཨོ་སྟྲོ་ལི་ཡའི་དབུ་ཁྲིད་རྒྱ་ནག་ཏུ་ཕེབས་མཁན་ཐོག་མ་དེ་ཡིན་འདུག་ལ། ཁོང་གིས་རྒྱ་ནག་དང་མཉམ་མཐུན་འབྲེལ་ཡར་རྒྱས་དང་ཕན་ཚུན་མཉམ་ལས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་བཞག་ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་མ་གནང་བའི་གོང་ཡུལ་གཉིས་དབར་ལྷོ་རྒྱ་ནག་རྒྱ་མཚོའི་གནད་དོན་ཐོག་འབྲེལ་ཡོད་དཔོན་རིགས་ཚོའི་དབར་གྲོས་མོལ་བྱུང་ཡོད་འདུག། བལ་ཡུལ་གྱི་དབུ་ཁྲིད་རྣམས་ནས་རེས་གཟའ་པ་སངས་ཉིན་ས་ཡོམ་གྱི་འཇིགས་པའི་འོག་འཆི་སྐྱོན་བྱུང་བའི་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ཐེ་བའི་རྨས་སྐྱོན་ཕོག་པ་དང་དེ་བཞིན་ཁང་པ་སོགས་ལ་གནོད་སྐྱོན་ཚབས་ཆེ་ཕོག་པ་རྣམས་ལ་སྐྱོབ་གསོའི་རོགས་རམ་དང་མྱུར་སྐྱོབ་ཀྱི་ལས་འགུལ་སྤེལ་བཞིན་ཡིན་འདུག། ཞི་ཅིན་ཕིང་གིས་གྲོང་གསེབ་ཁག་གི་ནང་གུང་ཁྲན་ཚོགས་པས་སྟངས་འཛིན་འདོད་བློ་ཁེངས་པ་ཞིག་མེད་པ་དེས་སྤྱི་ཚོགས་བརྟན་བརླིང་ལ་གནོད་སྐྱོན་འགྲོ་གི་ཡོད་ལུགས་གཏམ་བཤད་སྤེལ་ཡོད་པ་བཀོད་འདུག། བདུན་ཕྲག་སྔོན་མའི་གཟའ་མཇུག་ཏུ་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ལ་འཕུར་སྐྱོད་བྱ་བཞིན་པའི་ཁེ་ན་ཏྲའི་ཐད་འཕུར་གནམ་གྲུར་ཉེན་བརྡའི་མེ་མདའ་བརྒྱབ་ནས་གནམ་གྲུའི་ཁ་ལོ་བ་དང་ལས་མི་རུ་ཤོག་ལ་ཉེན་ཁ་བཟོས་ཡོད་ལུགས་ཁེ་ན་ཏྲའི་བདེ་སྲུང་བློན་ཆེན། Bill Blair། མཆོག་གིས་རེས་གཟའ་པ་སངས་ཉིན་གསུངས་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན།